ད་འདི་གཞུག་གུ་དེ་ལ་ཡ། ཨ་ནི། ནང་ཆོས་ངོ་སྤྲོད་དེ་འགོ་བཙུགས་རྒྱུ་བྱས། ཨ་ནི་ཁྱེད་རང་ཚོ་ད་ལྟ་དཔེ་ཆ་ནང་ལ་དེ་རྟགས་ཅིག་སྐྱོན་ཨ། རེད་བ། ངས་ད་རིང་འདི་དྲན་སོང། ཁ་སང་ངས་བསམ་བློ་ཅིག་བཏང་ཡིན། ནང་ཆོས་ངོ་སྤྲོད་ཀྱི་སྐོར་དེ་ད་རིང་འདི། ཨ་ནི་དེ་ག་རེ་ཟེར། རྒྱལ་སྲས་ལག་ལེན་སོ་བདུན་མ་དེ་ཁྲིད་པ་ཡིན་ན་ཡག་པོ་འདུག་བསམ་པ་འདུག་ག་རེ་ཡིན་ཟེར་ན། དེའི་ནང་ལོགས་ལ་ང་རང་ཚོ་ནང་པ་ཡིན་པའི་ཆ་ནས་ནང་པ་སྤྱིའི་ཆོས་ཅིག་ཐོན་ཡོང་གི་འདུག་དེའི་སྒང་ལ་ང་རང་ཚོ་ཐེག་པ་ཆེན་པོ་ཡིན་པའི་ཆ་ནས་ཐེག་ཆེན་གྱི་ཆོས་དེ་ཡང་དེ་ནང་ལ་ཐོན་ཡོང་གི་འདུག་ད་འདིའི་སྒང་ལ་ཡང་ཨ་ནི་ང་རང་ཚོ་ད་མི་ཚེ་ནང་ལ་མི་མང་སྤྱི་ཡོངས་ཀྱི་ཅིག་ད་ཉམས་ལེན་བྱེད་ཐུབ་ཡ་ཅིག་དང་ངེས་པར་དུ་བྱེད་དགོས་ཡ། གཙོ་བོ་གཅིག་དེ། ད་ང་རང་ཚོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་སྐོར་གཅིག་རེད། ད་རྒྱལ་བ་རིན་པོ་ཆེས་ཁ་སང་ཉེ་ཆར། ཁ་སང། དེ་སྤྱི་ཟླ་དྲུག་པའི་གི་ཚེས་གསུམ་ཉིན་མོ་དེ་སྐུ་མདུན་ནས། ཕ་གི་རྡ་རམ་ས་ལ་ལ་བོད་རིགས་གཞོན་སྐྱེས་ཚོ་ལ་ནང་ཆོས་ངོ་སྤྲོད་གནང་བ་རེད། དེ་དུས་རྒྱལ་སྲས་ལག་ལེན་སོ་བདུན་མ་གནང་བ་རེད། སྤྱི་ཟླ་དྲུག་པའི་གི་ཚེས་ལྔ་ལ་ཡ་ཨ་ནི་ག་རེ་ཟེར་དགོས་སྐྱབས་མགོན་རིན་པོ་ཆེ་གིས་སྤྱན་རས་གཟིགས་འཇིག་རྟེན་དབང་ཕྱུག་གི་དབང་ཅིག་གནང་བ་རེད་ད་འདི་ཁ་ཐུག་དེ་ལ་ཡ་ད་ལན་དཔེ་གསལ་པོ་གསུངས་སོང་ད་ད་ཁྱེད་རང་ཚོ་ང་ལ་ཡ་བླ་མ་བསྟེན་གྱི་ཡོད་རེད་པ་ཟེར་ད་ཁྱེད་རང་ཚོ་ང་ལ་ཡ་བླ་མ་བསྟེན་གྱི་ཡོད་པ་ཡིན་དུས་ངས་ཡིན་ནའི་ཁྱེད་རང་ཚོ་སློབ་མ་ཡིན་བསམ་པ་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་ད་གཞི་རྩའི་ཆོས་ལ་རྒྱ་ཆེན་མུ་མེད་པ་ཞིག་ཡོད་རེད་ད་ཁྱེད་རང་ཚོ་ང་ལ་ཡ་བླ་མ་བསྟེན་པའི་ཆ་ནས་བླ་མས་གང་བྱེད་པ་དེ། བླ་མས་ཀྱིས་ཆོས་ཉམས་ལེན་གང་བྱེད་པ་དེ། ཨ་ནི་སློབ་མ་ཁྱེད་རང་ཚོས་དེ་བྱེད་དགོས་རེད་ད། དེ་འདྲ་ཡིན་པ་ཡིན་ཙང་ད་ངས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ལ་ཉམས་ལེན་གཙོ་བོ་བྱེད་ཀྱི་ཡོད། དེ་འདྲ་ཡིན་ཙང་ཁྱེད་རང་ཚོ་ཡིན་ན་ཡང་ད་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་སྒོམ་ཡ་རེད་ད། ད་དེ་གསལ་པོ་ཞེ་པོ་གསུངས་སོང་ད་ཚིག་འདི་མཁྱེན་གི་འདུག་ང་ཁྱེད་རང་ཚོའི་བླ་མ་རེད་ཁྱེད་རང་ཚོ་ངའི་སློབ་མ་རེད་ད་བླ་མས་ཀྱིས་ཆོས་ག་རེ་གཙོ་བོ་བྱེད་གི་འདུག་ཉམས་ལེན་ཆོས་དེ་ཁྱེད་རང་ཚོ་བྱེད་དགོས་རེད་འདི་གསུང་རོགས་བྱེད་ས་འདི་ཡིན་པ་ཡིན་དུས་ང་ཚོ་ཆོས་སྤྱི་བཏང་སྦྱང་ཡོང་དུས་རྒྱ་ཆེན་པོ་སྦྱང་ཡིན་ན་ཡང་ཐ་མ་རྡོག་རྡོག་བཟོ་ས་དེ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ལ་མར་རྡོག་རྡོག་བཟོས་ནས་མི་ཚེ་ལ་ཤུགས་རྒྱག་དགོས་ཡ་དེ་གལ་ཆེན་པོ་རེད་དེ་འདྲ་ཡིན་པ་ཡིན་དུས། རྒྱལ་སྲས་ལག་ལེན་སོ་བདུན་མ་དེ་ལ། ཁྱད་ཆོས་ཅིག་ག་རེ་འདུག་ལབ་པ་ཡིན་ན། རྒྱལ་སྲས་ལག་ལེན་སོ་བདུན་མ་ཟེར་ཡ་དེ། མཛད་པ་པོ་དངུལ་ཆུ་ཐོགས་མེད་བཟང་པོས་མཛད་འདུག་པ། མཛད་སྟངས་དེ་ག་འདྲ་རེད་འདུག་ལབ་ན། དངུལ་ཆུ་ཐོགས་མེད་བཟང་པོ་དེ། སྤྱོད་འཇུག་ལ། མཁས་གྲུབ་གཉིས་ལྡན་རེད། སྤྱོད་འཇུག། ད་སྤྱོད་འཇུག་ཟེར་དུས་ཙམ་པ་ད་ཕ་གི་རྒྱ་གར་དང་བོད་ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་ནང་ལ་སྤྱོད་འཇུག་ཟེར་དུས་ཆོས་རྩ་ཆེ་ཤོས་ཅིག་བརྩིས་པ། ད་ཆོས་རྩ་ཆེ་ཤོས་དེ་དངུལ་ཆུ་ཐོགས་མེད་བཟང་པོ་རང་ཉིད་ཀྱིས་དེ་ལ་ཡང་ཐོས་བསམ་སྒོམ་རྒྱག་སྐྱོན་སྐྱོན་སྐྱོན་ནས། དེ་སྐད་དུ་ཚུར་ཚང་མ་རྡོག་རྡོག་བཟོས་ནས་སྙིང་པོ་དྲིལ་བ་དེ་རྒྱལ་སྲས་ལག་ལེན་སོ་བདུན་མ་རེད་འདུག་པ། བྱས་ཙང་ད་ང་ཚོ་རྒྱལ་སྲས་ལག་ལེན་སོ་བདུན་མ་དེ་སློབ་སྦྱོང་བྱས་ན་སྤྱོད་འཇུག་གི་སྙིང་པོ་སློབ་སྦྱོང་བྱས་པ་ཆགས་ཡོང་གི་ཡོད་རེད། དེའི་སྒང་ལ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་དེ་ནང་ལ་གསལ་པོ་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཨ་ང་ཚོ། ད་ལན། དེ། ཐུན། ཆོས་ཐུན་བཞི་དེ། ནང་ཆོས་ངོ་སྤྲོད་དེ་རྒྱལ་སྲས་ལག་ལེན་སོ་བདུན་མ་དེ་འགྲོ་བཞག་ན་ཡག་པོ་འདུག་བསམ། འདི་གང་ང་ཚོ་དཔེ་ཆ་བཀྲམ་ཡོད་ཙང་དཔེ་ཆ་ཡོད་ཡོད་པ་རེད་པ་འོ་ད་འདུག། ད་ཤོག་གྲངས་བརྒྱད་ཅུ་གྱ་ལྔ་དེ་ནང་ལ་འདུག་པ། རྒྱལ་སྲས་ལག་ལེན་སོ་བདུན་མའི་སྟེང་ནས་སྤྱོད་འཇུག་སྙིང་པོ། ཉམས་ལེན་བྱེད་ཚུལ་བྱས། ད་རྒྱལ་སྲས་ཟེར་འོང་དུས་བྱང་ཆུབ་སེམས་དཔའ་ལ་ཟེར་གྱི་ཡོད་རེད། རྒྱལ་སྲས་ཟེར་དུས་བྱང་ཆུབ་སེམས་དཔའ་བྱས། ལག་ལེན་ཟེར་ཏེ་ཉམས་ལེན། བྱང་ཆུབ་སེམས་དཔའི་གྱི་ཉམས་ལེན་བྱས། སོ་བདུན་ཟེར་དུས། བྱང་ཆུབ་སེམས་དཔའི་ཉམས་ལེན་མཐའ་ཡས་པ་ཞིག་ཡོད་རེད་དེ་སྙིང་པོ་ཚུར་བསྡུས་ནས་གྲངས་ཀ་སུམ་ཅུ་སོ་བདུན་བཟོས་བཞག་ཡོད་རེད། དེ་འདྲ་ཡིན་ཙང། རྒྱལ་སྲས་ལག་ལེན་སོ་བདུན་མ་ཟེར་ནས་ཕྱག་དཔེའི་མིང་འདི་བྱས། ད་འདི་གིས་སྤྱོད་འཇུག་གི་ད་སྙིང་པོ་བསྟན་གྱི་ཡོད་པ་ཡིན་དུས། རྒྱལ་སྲས་ལག་ལེན་སོ་བདུན་མའི་སྟེང་ནས་སྤྱོད་འཇུག་སྙིང་པོ་ཉམས་ལེན་བྱེད་ཚུལ་བྱས། ད་དེ་ལ་ཨ་ནི་ས་བཅད་མདོར་བསྡུས་ཅིག་ཞུས་པ་ཡིན་ན། ད། ཐོག་མར་རྒྱལ་བ་སླས་ཀྱི་དོན། བར་དུ་དགེ་བ་གཞུང་གི་དོན། ཐ་མར་དགེ་བ་མཇུག་གི་དོན་ཟེར་ནས་གསུམ་བྱས། ད་ཐོག་མར་དགེ་བ་ཀླད་ཀྱི་དོན་ནང་ལ། མཆོད་བརྗོད་དང་བརྩམ་པར་དམ་བཅའ་བ་གཉིས། ད་འདི་མར་ཀློག་གི་ཡིན་ད་ཁྱེད་ཚོ་འདི་བར་དུ་རྟགས་རྒྱོབ་ཟེར་དུས་སྐྱོན་ཤོག་ཨ། ན་མོ་ལོ་ཀེ་ཤྭ་ར་ཡ། གང་གིས་ཆོས་ཀུན་འགྲོ་འོང་མེད་གཟིགས་ཀྱང་འགྲོ་བའི་དོན་ལ་གཅིག་ཏུ་བརྩོན་མཛད་པ། བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ་རྟག་ཏུ་སྒོ་གསུམ་གུས་པས་ཕྱག་འཚལ་ལོ། བྱས་ནས། འདི་བར་དུ་མཆོད་བརྗོད་བྱས། ཕན་བདེའི་འབྱུང་གནས་རྫོགས་པའི་སངས་རྒྱས་རྣམས་དམ་ཆོས་བསྒྲུབས་ལས་བྱུང་སྟེ་དེ་ཡང་ནི། དེ་ཡི་ལག་ལེན་ཤེས་ལ་རག་ལས་པས་རྒྱལ་སྲས་རྣམས་ཀྱི་ལག་ལེན་བཤད་པར་བྱ། ཟེར་ཏེ་བརྩམ་པར་དམ་བཅའ་བ། འོ་ད་རྟགས་རྒྱག་ས་དེ་འདི་རེད། རྒྱལ་སྲས་རྣམས་ཀྱི་ལག་ལེན་བཤད་པར་བྱ། བྱས་ནས། དེ་ལ་པེན་སིལ་གྱིས་རྟགས་བརྒྱབ་ནས། འདི་ཡན་ཆད་ཀྱི་ཤོ་ལོ་ཀ་གཉིས་འདི་གིས། ཨ་ནི། རྒྱལ་སྲས་ལག་ལེན་སོ་བདུན་མའི་གི། ཐོག་མར་དགེ་བ། ཨ་ནི་ཀླད་ཀྱི་དོན་ཟེར་ཡག་གི་ད་ཐོག་མར་དགེ་བ་དེ་དེ་རེད། ད་མཆོད་བརྗོད་དང་རྩོམ་པར་དམ་བཅའ་བ་བྱས། ད་འདི། མཆོད་བརྗོད་དང་རྩོམ་པར་དམ་བཅའ་བ་འདི་གི། ད་དོན་དག་རྒྱས་པ་དེའི་གཤམ་ལ་ཡོང་གི་ཡོད་དུས། རྒྱས་པ་དེ་ཞུ་མི་དགོས་པ་བྱས་མདོར་ཙམ་ཅིག་ཞུས་བཞག་ན་ཚིག་འགྲེལ་འདྲ་པོ་ཅིག་ན་མོ་ཟེར་ཡ་དེ་ཕྱག་འཚལ་བ། ལོ་ཀེ་ཤྭ་ར་ཟེར་དུས། ཨ་ནི། འཇིག་རྟེན་དབང་ཕྱུག་ཟེར་བ་རེད། ད་ག་འདྲ་སྤྱན་རས་གཟིགས་ཟེར་བ་རེད་ལོ་ཀེ་ཤྭ་ར། ཡ། ཟེར་དུས་ལ། ཨ་ནི། ད་ཡིན་རྒྱུ་འདི་ཐེག་ཆེན་གྱི་ཆོས་ཡིན་ཙང་བླ་མ་དང་དབྱེར་མེད་བྱེད་དགོས་རེད་བ། བླ་མ་དང་དབྱེར་མེད་པའི། ཨ་ནི། འཕགས་པ་འཇིག་རྟེན་དབང་ཕྱུག། ཨ་ནི་སྤྱན་རས་གཟིགས་ལ་ཕྱག་འཚལ་ཞེས་པའི་དོན། གང་གིས་ཆོས་ཀུན་འགྲོ་འོང་མེད་གཟིགས་ཀྱང་ཞེས་པའི་ཚིག་དེ་གི་གང་སྒྲ་དེ་འོག་ལ། རྟག་ཏུ་བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ་ཟེར་དུས་བླ་མ་སྤྱན་རས་གཟིགས་ལ་ཨ་ནི་འཇུག་དགོས་རེད་ཨ། ཅི་སྟེ་གང་གིས་ཟེར་དུས་བླ་མ་སྤྱན་རས་གཟིགས་གང་གིས། ཆོས་ཀུན་ཆོས་ཐམས་ཅད། འགྲོ་བ་དང་འོང་བ་མེད་གཟིགས་འགྲོ་འོང་མེད་གཟིགས་ཟེར་དུས། སྤྱི་བཏང་གི་ང་རང་ཚོ་ཤེས་བྱ་ཡི་ཆོས་ནང་ལ། དཔེར་ན་མི་གཅིག་མི་གཅིག་ལ་སྐད་ཆ་བཤད་ན་ཡར་འགྲོ། མར་འོང། ཕར་འགྲོ། ཚུར་འོང་ཟེར་གྱི་ཡོད་རེད་བ། ད་ཡིན་ན་ཡང་དེ་ཀུན་རྫོབ་བདེན་པའི་དབང་དུ་བཏང་ནས་འགྲོ་བ་དང་འོང་བ་ཡོད་རེད། དོན་དམ་བདེན་པའི་དབང་དུ་བཏང་ཡིན་ན་ཨ་ནི་འགྲོ་བ་དང་འོང་བ་ཡོད་མ་རེད། ད་དོན་དམ་བདེན་པའི་དབང་དུ་ཟེར་ཡ་དེ། རང་བཞིན་གྱིས་གྲུབ་པའི་ཚུལ་གྱིས་རང་དབང་བས་གྲུབ་པའི་ཚུལ་གྱིས་གཞན་ལ་ལྟོས་པ་མེད་པས་རང་དབང་གིས་གྲུབ་པའི་ཚུལ་གྱིས་འགྲོ་བ་དང་འོང་བ་མེད། དེ་འདྲ་ཡིན་ཙང་སྐབས་འདིར། གང་གིས་ཆོས་ཀུན། འགྲོ་འོང་མེད་ཟེར་བ་དེ་འགྲོ་བ་དང་འོང་བ་རང་བཞིན་གྱིས་མེད་པ། འགྲོ་བ་དང་འོང་བ་རང་དབང་གིས་མེད་པ། འོ་དེ་འདྲས་ཅིག་ཨ་ནི་གཟིགས་པ་ཟེར་དུས། བླ་མ་སྤྱན་རས་གཟིགས་ཀྱི་ཐུགས་རྒྱུད་ལ། དོན་དམ་བདེན་པ་མཁྱེན་པའི། ཨ་ནི་མཁྱེན་པའི་ཡོན་ཏན་ཡོད་པ་དེ་བསྟན་པ་རེད། འགྲོ་བ། འགྲོ་བའི་དོན་ལ་གཅིག་ཏུ་བརྩོན་མཛད་པ་ཞེས་པའི་ཚིག་དེ་གིས། ཨ་ནི། བླ་མ་སྤྱན་རས་གཟིགས་ཀྱི་ཐུགས་རྒྱུད་ལ་ཡོན་ཏན་གཞན། བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཀྱི་ཡོན་ཏན་འདུག་ཟེར། བྱས་ཙང་འགྲོ་བའི་དོན་ལ་གཅིག་ཏུ་ཟེར་བ་དེ་གིས་རང་དོན་སྤངས་ནས་གཞན་དོན་འབའ་ཞིག་གི་བསམ་པས་འགྲོ་བའི་དོན་ཁོ་ན་ཨ་ནི་བསྒྲུབ་ཡ་ལ་བརྩོན་གྱི་འདུག་ཟེར་དུས་དེ་གིས་ཨ་ནི་སྙིང་རྗེ་ཆེན་པོ་བྱང་ཆུབ་ཀྱི་སེམས་ཀྱི་ཡོན་ཏན་ཡོད་པར་བསྟན། དོན་དག་མདོར་བསྡུས་ན་ཐབས་ཀྱི་ཡོན་ཏན། དང་གིས། གང་གིས་ཆོས་ཀུན་འགྲོ་འོང་མེད་གཟིགས་ཀྱང་ཞེས་པས་ཤེས་རབ་ཀྱི་ཡོན་ཏན། སྟོང་པ་ཉིད་རྟོགས་པའི་ཤེས་རབ་ཀྱི་ཡོན་ཏན། འགྲོ་བའི་དོན་ལ་གཅིག་ཏུ་བརྩོན་མཛད་པ་ཟེར་དུས་ཐབས། ཨ་ནི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཀྱི་ཡོན་ཏན། འོ་དེ་འདྲའི་ཅིག་དང། མཁྱེན་པ་དང་བརྩེ་བའི་ཡོན་ཏན་གཉིས་དང་ལྡན་པས། བླ་མ། བླ་མ་མཆོག། བླ་མ་དང་སྤྱན་རས་གཟིགས་དབྱེར་མེད་ལ་ཕྱག་འཚལ་གྱི་ཡིན་ཟེར་ནས་བླ་མ་མཆོག་དང་སྤྱན་རས་གཟིགས་མགོན་ལ་རྟག་ཏུ་སྒོ་གསུམ་གུས་པས་ཕྱག་འཚལ་ལོ་བྱས། ད་དེ་ནས་འདིའི་གཞུག་གུ་དེ་ལ། ཕན་བདེའི་འབྱུང་གནས་རྫོགས་པའི་སངས་རྒྱས་རྣམས་དམ་ཆོས་བསྒྲུབས་ལས་བྱུང་སྟེ། ཞེས་པའི་ཚིག་འདི་གིས། ནང་པ་སངས་རྒྱས་པའི་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ། གནས་སྐབས་གནས་སྐབས་སུ། གནས་སྐབས་སུ་ཨ་ནི་ཅིག། ཕན་པ་ཙམ་མ་ཡིན་པ། གནས་སྐབས་དང་མཐར་ཐུག་གཉིས་ཀ་ལ་ཡང་ཕན་པ་དང་བདེ་བ་སྟེར་ཐུབ་མཁན། ཕན་བདེ་སྒྲུབ། ཕན་བདེ་སྒྲུབ་ཐུབ་མཁན་དེ་འདྲས་ཅིག་གི་ཨ་ནི། ཕན་བདེ་གི་འབྱུང་གནས་ཅིག་རེད། རྫོགས་པའི་སངས་རྒྱས་དེ། ཕན་བདེའི་འབྱུང་གནས་རྫོགས་པའི་སངས་རྒྱས་རྣམས། ད་ཕན་བདེའི་འབྱུང་གནས་རྫོགས་པའི་སངས་རྒྱས་དེ་དེ་འདྲས་ཅིག་ཡིན་པ་ཅིག་ལ། དེ་འདྲས་དེ་རྒྱུ་མེད་རྐྱེན་མེད་ལ་བརྟེན་ནས་བྱུང་བ་མ་རེད། ཁོང་རང་གིས་སྔར། སངས་རྒྱས་ཀྱི་ཆོས་ལ་ཐོས་བསམ་སྒོམ་གསུམ། སྒྲུབ་པ་ཉམས་ལེན་བྱས་ནས་ཨ་ནི་བྱུང་བ་རེད་ཟེར་ནས། དམ་ཆོས་བསྒྲུབས་ལས་བྱུང་སྟེ། བྱས། དེ་ཡང་ནི། དེ་འདྲས་ཡིན་པ་ཡིན་དུས། སངས་རྒྱས་བཅོམ་ལྡན་འདས་དེ་དམ་པ་སངས་རྒྱས་ཀྱི་ཆོས་སྒྲུབ་པ་ལ་བརྟེན་ནས་བྱུང་བ་ཡིན་པ་ཡིན་ཙང། ང་རང་ཚོ་ཡིན་ན་ཡང་སངས་རྒྱས་ཀྱི་གོ་འཕང་ཐོབ་འདོད་ཡོད་ན་དམ། དམ་པའི་ཆོས་སྒྲུབ་དགོས་རེད། དམ་པའི་ཆོས་སྒྲུབ་པ་ལ་དམ་པའི་ཆོས་ཀྱི་ལག་ལེན། ཉམས་ལེན་བྱེད་སྟངས་ཅིག་ཤེས་དགོས་རེད། ཉམས་ལེན་བྱེད་སྟངས་ཅིག་ཤེས་དགོས་ཀྱི་ཡོད་ཙང་ཨ་ནི་ཉམས་ལེན་བྱེད་སྟངས་འདི་འདྲས་ཅིག་རེད་ཟེར་ནས་མར་འགྲེལ་བཤད་རྒྱག་གི་ཡིན་གསུངས་རེད། དེ་ཡི་ལག་ལེན་ཤེས་ལ་རག་ལས་པས་རྒྱལ་སྲས་རྣམས་ཀྱི་ལག་ལེན་བཤད་པར་བྱ། ཨོ་ད་འདི་ཡན་ཆད་ཀྱིས་ས་བཅད་དང་པོ་གྲུབ། ད་ས་བཅད་གཉིས་པ། བར་དུ་དགེ་བ་གཞུང་གི་དོན། བར་དུ་དགེ་བ་གཞུང་གི་དོན་ལ་གསུམ། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ལ། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་གྱི་རིམ་པ་ཉམས་སུ་ལེན་པ། སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་ཉམས་སུ་ལེན་པ། སྐྱེས་བུ་ཆེན་པོའི་ལམ་གྱི་རིམ་པ་ཉམས་སུ་ལེན་པ། ས་བཅད་གསུམ་རེད། ད་དེའི་ནང་ནས་དང་པོ། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི། ལམ། ཨ་ནི་ཉམས་སུ་ལེན་པ། ཟེར་དེ་བྱས། ད་འདི་ཡང། དང་པོ་ཉིད་ལ། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ཉམས་སུ་ལེན་པ་ལ། ཨ་ནི་གཅིག་ཐོས་བསམ་སྒོམ་གསུམ་བྱེད་དགོས་རེད་ཟེར་ནས་ད་བཀའ་སློབ་གནང་ཡ་དེ་རེད་ད་འདི་རྩ་ཆེན་པོ་ཞེ་པོ་རེད་ཤག། ད་འདི་མར་ཅིག་ཞུ་གི་ཡིན་ད། དལ་འབྱོར་གྲུ་ཆེན་རྙེད་དཀའ་ཐོབ་དུས་འདིར་བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར་ཉིན་དང་མཚན་དུ་གཡེལ་བ་མེད་པར་ནི་ཉན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན། བྱས། ད་འདི་པེན་སིལ་གྱིས་རྟགས་སྐྱོན་ཨ། འདི་བར་དུ། ཨ་ཏི་ཨ་ཏི་ཞུ་བ། སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་ཉམས་སུ་ལེན་པ་ལ་དུ་མ་ཡོད་པའི་ནང་ནས་ད་ས་བཅད་དང་པོ།

དལ་བ་བརྒྱད་དང་འབྱོར་པ་བཅུ་ཚང་བའི་མི་ལུས་དེ་ལ་དལ་འབྱོར་ཟེར་བ་དལ་འབྱོར་གྱི་རྟེན་བཟང་ཟེར་ཡ་དེ་དེ་རེད་དལ་བ་བརྒྱད་དང་འབྱོར་པ་བཅུ་ཚང་བས་མི་ལུས། ད་དལ་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་མི་ལུས་འདི་དཔེ་ན་ང་རང་ཚོ་རྒྱ་མཚོ་གཅིག་ནས་ཕར་ས་ཆ་གཞན་དག་ཅིག་ལ་འགྲོ་འདོད་ཡོད་ན་གྲུ་གཟིངས་དགོས་ཀྱི་ཡོད་རེད་བ། གྲུ་གཟིངས་དེ་ཡང་གྲུ་གཟིངས་ཆེན་པོ་ཨ་ནི་སྤུས་དག་པོ་ཅིག་དགོས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས། ཨ་ནེ། དལ་འབྱོར་ཚང་བའི་མི་ལུས་འདི། གྲུ་གཟིངས་ཆེན་པོ་ཅིག་ལ་དཔེ་བཀོད་ནས། དལ་འབྱོར་གྲུ་ཆེན་ཟེར་ལབ་པ་ད། དལ་འབྱོར་ཚང་བའི་མི་ལུས་ཟེར་ཡ་དེ། གྲུ་གཟིངས་ཆེན་པོ་ནང་བཞིན་རེད་ཟེར་ད། དོན་དག་ག་རེ་ཟེར་གྱི་ཡོད་རེད་ལབ་ན། ས་ཆ་འདི་ནས་ཆུའི་ཕ་རོལ་ཏུ་བགྲོད་ནས་ས་ཆ་གཞན་ཅིག་ལ་སླེབས་པ་ལ་གྲུ་གཟིངས་དགོས་པ་ནང་བཞིན། སོ་སོ་རང་ཉིད་དལ་འབྱོར་ཚང་བའི་མིའི་ལུས་རྟེན་འདི་བྱས། ད་དེ་ལ་གྲུ་ཆེན་ལབ་དགོས་ཡ་དེ་གྲུ་གཟིངས་ལ་དཔེ་སྦྱར་དགོས་ཡ་དེ། དང་གི། སྤྱིར། གྲུ་གཟིངས་འགྲོ་ས་རྒྱ་མཚོ་རེད་བ། ད་ང་རང་ཚོ་ད་ལྟ། ཨ་ནེ་ཅིག་གི་འགྲོ་ས་དེ་ག་པར་འགྲོ་དགོས་གོ་རེད་ལབ་ན་འཁོར་བ་ལས་ཐར་ནས། ཨ་ནེ་ཕ་གིའི། སངས་རྒྱས་ཀྱི་ས་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་འགྲོ་དགོས་གོ་རེད། དེ་འདྲ་ཡིན་པ་ཡིན་ཙང། དལ་འབྱོར་ཚང་བའི་མིའི་ལུས་རྟེན་འདི། ཨ་ནི། གྲུ་གཟིངས་ནང་བཞིན་རེད་ད། གྲུ་གཟིངས་དེ་ས་ཆ་འདི་ནས་ས་ཆ་གཞན་རྒྱ་མཚོ་ལས་བསྒྲལ་ནས་ཕ་རོལ་ལ་འགྲོ་བ་ལ་གྲུ་གཟིངས་དགོས་པ་ནང་བཞིན། ང་རང་ཚོ་འཁོར་བའི་འདི་ནས་འཁོར་བ་ལས་ཐར་ཏེ་ཐར་པའི་ས་ལ་འགྲོ་བ་ལ་གྲུ་གཟིངས་འདི་དགོས་ཀོ་རེད་ཟེར། དལ་འབྱོར་གྲུ་ཆེན། རྙེད་དཀའ་ཟེར་ཡ་དེ་དལ་འབྱོར་གྱི་མིའི་ལུས་རྟེན་འདི་ཧ་ཅང་གི་རྙེད་ཁག་པོ་རེད་ཐོབ་ཁག་པོ་རེད་ལབ་པ་རེད་ད། ད་འདི་ལ་ཡ། རྒྱུའི་སྒོ་ནས་རྙེད་དཀའ་བ་ངོ་བོའི་སྒོ་ནས་རྙེད་དཀའ་བ་གྲངས་ཀྱི་སྒོ་ནས་རྙེད་དཀའ་བ་མང་པོ་ཡོད་རེད། འོ་དེ་འདྲའི་གི་ཐོག་ནས་རྙེད་དཀའ་བ་རེད་ཟེར། ཐོབ་དུས་འདིར་ཟེར་དོན། དལ་འབྱོར་གྱི་མི་ལུས་འདི་ཨ་ནི་རྙེད་དཀའ་བ་ཅིག་རེད་དེ་ད་ལྟ་ང་ཚོས་ཐོབ་བསྡད་ཡོད་རེད། ད་ལྟ་སོ་སོ་མི་ཆགས་བསྡད་ཡོད་རེད། དེ་འདྲའི་གི་དལ་འབྱོར་ཚང་བའི་མི་ལུས་ཐོབ་པའི་སྐབས་འདི་ལ། ཐོག་དུས་འདིར། ད་ག་རེ་བྱེད་དགོས་རེད་ལབ་ན། བདག་གཞན་ཟེར་དུས་སོ་སོ་ཡིན་ན་ཡང། འཁོར་བའི་སྡུག་བསྔལ་ལས་ཐར་བ་ཞིག་དང། གཞན་སེམས་ཅན་གཞན་ཡིན་ན་ཡང་འཁོར་བའི་སྡུག་བསྔལ་ལས་ཐར་བ་ཅིག་གི་འབད་བརྩོན་བསྟེན་དགོས་རེད་དེ་འདྲ་ཡིན་ཙང་བདག་གཞན་འཁོར་བའི་མཚོ་ལས། བསྒྲལ་བར་བྱ་བའི་ཕྱིར། གྲོལ་བའི་ཆེད་དུ། ཨ་ནི་ག་རེ་བྱེད་དགོས་རེད་ལབ་ན། ཨ་ནི། འཁོར་བའི་མཚོ་ལས་བསྒྲལ་ནས་ཐར་པ་ཐོབ་པ་ལ། ཨ་ནི་ཐར་པ་ལ་བགྲོད་ཡའི་ལམ་ལ་ཞུགས་དགོས་རེད། ཐར་པ་ལ་བགྲོད་པའི་ལམ་ལ་ཨ་ནི་ཞུགས་པའི་སྐབས་ལ། ཐར་པ་ལ་བགྲོད་པའི་ལམ་དེ་ལ་འབད་བརྩོན་ཆེན་པོ་བསྟེན་དགོས་རེད་དཀའ་ལས་ཞེ་དྲག་རྒྱག་དགོས་རེད། ད་ཡིན་ན་ཡང་ཐར་པ་ཐོབ་པའི་ལམ་ལ། དཀའ་ལས་ཞེ་པོ་ཅིག་རྒྱག་པ་ལ་སྔོན་ལ་ཐར་པ་བགྲོད་པའི་ལམ་དེ། ངོ་བོ་ག་རེ་རེད། ཐར་པ་འགྲོ་བའི་ལམ་གྱི་གྲངས་ག་ཚོད་ཡོད་རེད། གོ་རིམ་ག་འདྲེ་རེད། དེ་ཚོ་གི་གནས་ཚུལ་དེ་གྱད་ཚང་མ་དང་པོ་ཉིད་ལ་བསམ་པའི་སྒྲོ་འདོགས་ཆོད་དགོས་རེད། བསམ་པའི་སྒྲོ་འདོགས་ཆོད་པ་ཉིད་ལ་ཐོས་བསམ་བྱེད་དགོས་རེད། སློབ་སྦྱོང་བྱེད་དགོས་རེད། དེ་འདྲེ་ཡིན་པ་ཡིན་ཙང། ཨ། ག་རེ་ཟེར། བདག་གཞན་འཁོར་བའི་མཚོ་ལས་བསྒྲལ་བྱའི་ཕྱིར། ཉིན་དང་མཚན་དུ་གཡེལ་བ་མེད་པར་ནི། ཉན་སེམས་སྒོམ་པ། ཚིག་གསུམ་འདུག་པ། ཉན་པ། སེམས་པ། བསྒོམ་པ། ཉན་ལབ་ཡ་དེ་ཨ་མཆོག་ལ་ཡ་ཡང་ནས་ཡང་དུ། སངས་རྒྱས་ཀྱི་ཆོས་དེ་ཡང་ནས་ཡང་དུ་ཐོས་པ་བྱས། ཡང་ནས་ཡང་དུ་ཉན། ཉན་བྱས། སེམས་ཟེར་ཡ་དེ། བསམ་བློ་མང་པོ་བཏང་སངས་རྒྱས་ཀྱི་ཆོས་ཀྱི་ཐོག་ལ་བསམ་བློ་མང་པོ་བཏང། སློབ་སྦྱོང་མང་པོ་བྱས། བྱས། སེམས། བསྒོམ་ཟེར་ཡ་དེ་བསྒོམ་ཉམས་ལེན་བྱས། དེ་འདྲས་ཀྱི་ཉན་སེམས་བསྒོམ་པ་བྱེད་དགོས་རེད། དེ་འདྲས་བྱས་པ་ཡིན་ན། རྒྱལ་སྲས་བྱང་ཆུབ་སེམས་དཔའི་ལག་ལེན་དང་པོ་དེ་རེད་ད། ད་དེ་གསུངས་རེད། ཨོ། ཉན་སེམས་སྒོམ་པ་རྒྱལ་སྲས་ལག་ལེན་ཡིན། ད་དེ་བཞག། ད་དེ་རྟགས་བསྐྱོན་ནས་བཞག་ཨ། དེ་ཡན་ཆད་ཀྱི་ཚིག་འགྲེལ་ཚར། ད་ཁྱེད་རང་ཚོ། འདི་ཁ་ཐུག་དེ་ལ་པེན་སིལ་གྱིས་རྟགས་ཅིག་འཐེན། ད་ངས་དོན་གྱི་འགྲེལ་བཤད་རྒྱག་དགོས་རེད་པ། པེན་སིལ་གྱིས་རྟགས་ཅིག་འཐེན། ནང་ཆོས་དེབ་ཕྲེང་དེ་ན་ནིང་སྤྲད་བཞག་པའི་དེབ་དེ་ན་ནིང་ལོ་ལ་ཕུལ་བའི་དེབ་དེ་གི་ཤོག་གྲངས་བྲིས་ཨ། ཤོག་གྲངས་བཅུ་བདུན་བྲིས་དང་ཤོག་གྲངས་བཅུ་བདུན་ཐིག་ཕྲེང་བརྒྱད་པ། ད་ལྟ་ད་ག་རང་ལ་བྲིས་ཨ་ནི་དེབ་གཞན་དག་འདི་ལྟ་ཡ་ཡིན་ད། ངེས་སོང་བ། ཤོག་གྲངས་བཅུ་བདུན་ཐིག་ཕྲེང་བརྒྱད་པ། ན་ནིང་དེབ་འདི་འཁྱེར་ཡོད་རེད་པ་ཁ་སང་གསལ་བསྒྲགས་ཞུས་རེད། འཁྱེར་ཡོད་ན་འདི་གཟིགས་མེད་ན་ཕར་ཚུར་མཉམ་དུ་གཟིགས་ཞུ་བ། ཅིག་འགྲིག་སོང་ངས་ཨོ་ཡ་ཡ་ད་ཡིན་ད་ད་ཁྱེད་རང་ཚོ་ཡག་པོ་ཅིག་གསན་ཨ་ད་ད་ད་ང་ཚོ་ག་བ་སླེབས་ཡོད་རེད་ལབ་ན་དལ་འབྱོར་གྱི་རྟེན་ལ་སངས་རྒྱས་ཀྱི་ཆོས་ལ་ཐོས་བསམ་སྒོམ་གསུམ་བྱེད་དགོས་རེད་ཟེར་གི་དེ་སླེབས་ཡོད་རེད། ད་དེ་ཡིན་དུས་ད་ངས་ད་གིན། རྩ་བའི་ས་བཅད་གསུམ་ཅིག་བཀྲམ་ཡོད་བ། ལས་འགན་གསུམ་ཟེར་ཅིག་ནང་པ་སྤྱི་ཡོངས་ཀྱི། བོད་མི་ཡིན་ན་བཞི་ཡིན་པ། ད་དང་པོ་དེ། མི་ཡང་དག་པ་བྱེད་དགོས་པ་དེ་དང་པོ་རེད། གཉིས་པ་དེ། ནང་པ་ཡང་དག་པ་བྱེད་དགོས་རེད་ཟེར་དེ་གཉིས་པ་རེད། གསུམ་པ་དེ་ཐེག་ཆེན་པ་ཡང་དག་པ་བྱེད་དགོས་རེད་ཟེར་དེ་རེད། བཞི་པ་དེ། བོད་མི་ཡང་དག་པ་བྱེད་དགོས་རེད་ཟེར་དེ་རེད། ད་འདི་བཞི་གི་ནང་ནས་མི་ཡང་དག་པ་བྱེད་དགོས་རེད་ཟེར་སྐོར་དེ་ད་གིན་ཞུས་ཚར་བ་བྱེད། ད་ནང་པ་ཡང་དག་པ་བྱེད་དགོས་རེད་ཟེར་འདི་སྐོར་དེ་ཞུས་བས་བྱེད། ད་ངས་འདིར་འདི་ཅིག་ཞུས་འདོད་བྱུང་སོང། ད་ང་རང་ཚོ་ཚང་མས་ཀྱི་སོ་སོ་རང་ཉིད་ང་ནང་པ་ཡིན་ནང་པ་ཡིན་ཟེར་གོའོ་རེད། ད་ནང་པ་ཡིན་ནང་པ་ཡིན་ཟེར་གྱི་ཡོད་རེད་དེ། ཡིན་ནའི་སོ་སོ་ནང་པ། ཆགས་ཡོད་རེད་ཡོད་མ་རེད། ད་དགོངས་པ་བཞེས་དགོས་རེད། སོ་སོ་གིས་ང་ནང་པ་ཡིན་ལབ་པ་ཙམ་གྱིས་ནང་པ་ཆགས་ཀྱི་ཡོད་མ་རེད། ནང་པ་ཡིན་བསམ་བློ་འཁོར་བ་ཙམ་གྱིས་ང་ནང་པ་ཡིན་བསམ་པ་ཙམ་གྱིས་ཡང་ནང་པ་ཆགས་ཀྱི་ཡོད་མ་རེད། ནང་པ་ཡིན་ལབ་པ་དང་ནང་པ་ཡིན་བསམ་པ་ཙམ་གྱིས་ནང་པ་ཆགས་ཀྱི་ཡོད་ན། ང་སངས་རྒྱས་ཡིན་ལབ་བྱས་སངས་རྒྱས་ཡིན་བསམ་བཞག་ད་སངས་རྒྱས་ཆགས་ཚར་རེད་ད་བྱས་ཙང་འདི་ཆགས་ཀྱི་མི་འདུག་ཧ་ཧ་ཧ་རེད་བ། བྱས་ཙང་ད་འདི་ཡིན་པ་ཡིན་ཙང་ནང་པ་ཡིན་ལབ་པ་འདི་ཡག་པོ་ཞེ་དྲག་རེད་བསམ་པ་འདི་ཡག་པོ་རེད། ཡིན་ན་ཡང། ནང་པ་ཡིན་དང་མིན་དེ་ག་ནས་འགྲོ་དགོས་པ་རེད། ནང་པ་ཡིན་མིན་གྱི་མཚམས་ག་ནས་བྱ་དགོས་རེད་ལབ་ཡོང་དུས། ཨ་ནེ། བོད་ཀྱི་མཁས་པ་མང་ཆེ་བས་ཨ་ནེ་རྒྱ་གར་གྱི་མཁས་པ་ཆེན་པོ་ཤཱནྟི་པ་འོ་ད་ག་ད་ན་ལེན་དྲའི་མཁས་པ་ཤཱནྟི་པ་འོ་ཁོང་ལ་ཡ་ཁུངས་སུ་གཏུགས་ནས། ནང་པ་ཡིན་དང་མིན་དེ་ཨ་ནེ་སྐྱབས་འགྲོས་འབྱེད་གསུངས་པ་རེད་སྐྱབས་འགྲོ། ད་སྐྱབས་འགྲོ་ཟེར་ཡ་འདི་ལ་ཡང། སྤྱིར་བཏང་ཕྱི་རོལ་པ་ལ་རང་རང་སོ་སོའི་གྱི་སྐྱབས་གནས་ལ་སྐྱབས་སུ་འགྲོ་བ་ཡོད་རེད། ད་ད་ནང་ང་ཚོ་ནང་པ་སངས་རྒྱས་པས་གསུངས་པའི་སྐྱབས་འགྲོ་དེ། ཨ་ནི་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཟེར་དེ་རེད། ད་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཟེར་ཡ་དེ་ཨ་ནི། ག་འདྲེ་ཅིག་ལ་ཡ་ཟེར་གྱི་ཡོད་རེད་ལབ་ཡོང་དུས།

དེ་ནས་དར་མམ་ཤ་ར་ནམ་ག་ཆ་མི་ཆོས་ལ་སྐྱབས་སུ་མཆིའོ། ཨ་ནི་སང་གམ་ཤ་ར་ནམ་ག་ཆ་མི་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་དེ་རེད། ད་དེ་ཟེར་ཡོང་དུས། དེའི་ཁ་ཐུག་དེ་ལ་ད་ག་རེ་ཐུགས་ལ་ཡ་བཞག་དགོས་རེད་ལབ་ན། སངས་རྒྱས་དང་ཆོས་དང་དགེ་འདུན་ལ་སྐྱབས་སུ་འགྲོ་བ་གང་ཞིག་ལ། སངས་རྒྱས་དང་ཆོས་དང་དགེ་འདུན་ཟེར་མཁན་དེ་གང་ཡང་མ་ཤེས་ནས། སངས་རྒྱས་ག་རེ་རེད་ཧ་གོ་མེད། ཆོས་ག་རེ་ཧ་གོ་མེད་དགེ་འདུན་ག་རེ་ཧ་གོ་མེད། དཀོན་མཆོག་གསུམ་ཟེར་ཡ་དེ་ཧ་ཁོ་རང་མ་གོ་བའི་ཐོག་ནས། ཨ་ནི་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་ཡ་གཅིག་ཡོག་རེད། ཨ་འདི་ཡང་ནང་པ་མ་རེད་ཟེར་ཡ་ཡོག་མ་རེད། ཡིན་ན་ཡང་ནང་པ་རེད། ཡིན་ན་ཡང། ཁོ་རང་གི་རྒྱུད་ལ་ཡོད་པའི་སྐྱབས་འགྲོ་དེས། ཨ་ནི། ཤེས་ནས་དཀོན་མཆོག་གསུམ་ལ་ཤེས་ནས་སྐྱབས་སུ་འགྲོ་བ། ཡང་ན་དཀོན་མཆོག་གསུམ་ལ་ཤེས་ནས་དད་པ་ཐོབ་པའི་སྐྱབས་འགྲོ་ཆགས་ཀྱི་ཡོད་མ་རེད། དཀོན་མཆོག་གསུམ་མ་ཤེས་ནས་ཨ་ནི་གཅིག་གིས་དང་དད་པ་བྱེད་པའི་སྐྱབས་འགྲོ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་ཙམ་པ། དཀོན་མཆོག་གསུམ་མ་ཤེས་ནས་དད་པ་སྐྱེས་པའི་སྐྱབས་འགྲོ་ཅིག་ཡོད་རེད་དེ་སྡུག་ག་དོ་མ་རེད་སྐྱབས་འགྲོ་དེ་སྐྱེས་ནས་བསོད་ནམས་བསགས་ཀྱི་རེད། དཀོན་མཆོག་ལ་བརྟེན་པའི་དད་པ་སྐྱེ་ཡོང་དུས་བསོད་ནམས་བསགས་ཀྱི་ཡོད་རེད། སངས་རྒྱས་ཡོན་ཏན་བསམ་མི་ཁྱབ་ཆོས་ཀྱི་ཡོན་ཏན་བསམ་མི་ཁྱབ་དགེ་འདུན་ཡོན་ཏན་བསམ་མི་ཁྱབ། བསམ་མི་ཁྱབ་ལ་དད་བྱས་པའི་རྣམ་པར་སྨིན་པ་བསམ་མི་ཁྱབ་ཟེར་དད་པ། ཡོད་རེད། ཡིན་ན་ཡང། འདི་ལ་ཡང་ཉེན་ཁ་ཅིག་ག་རེ་ཡོད་རེད་ལབ་ན་བརྟན་པོ་ཞེ་དྲག་ཡོད་མ་རེད། རེད་སོང་ཨ། བརྟན་པོ་ཡོད་མ་རེད། དཔེར་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོ་ལ། བོད་ལ་ཡང། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་གོང་ལ། ཨ་ནེ་རྒྱ་དམར་ཨ་ནེ་གཅིག་གིས་དང་གང་དག། མ་འབྱོར་གོང་ལ། མི་ཚོ་གིས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཅིག་དད་པ་སྐྱེ་གི་ཡོད་རེད། ཡིན་པ་ཡིན་ན་ཡང། རྒྱ་དམར་འབྱོར་བའི་རྗེས་སུ། ཨ་ནེ་དཀོན་མཆོག་གསུམ་ཡོད་མ་རེད། ལས་རྒྱུ་འབྲས་ཡོད་མ་རེད་ཐར་པ་ཐམས་ཅད་མཁྱེན་པ་ཡོད་མ་རེད་མགོ་སྐོར་བཏང་བ་རེད་སྐད་ཆ་བཤད་ཡོང་དུས། དེ་ཡིས་རྐྱེན་བྱས་ནས། ཨ་ནེ་དཔེ་མང་པོ་ཞིག་གིས་ཨ་ནེ་ཡའི་ཆོས། དུག་ལ་ཡང་བརྩི་བ། ཆོས་བློས་བཏང་བ་མང་པོ་བྱུང། ཆོས་འདི་ག་འདྲས་ཆགས་རེད། རེད་བ། སྔོན་ལ་སྐྱབས་འགྲོ་ཡོད་རེད་དེ། རྐྱེན་གཅིག་གི་ཐོག་ནས་འགྱུར་ཆོག་ཆོག་ཆགས་ཡ་དེ་ག་རེ་ཆགས་རེད་བརྟན་པོ་མེད་པའི་རྟགས་རེད་བ། ཨོ་དེ་འདྲ་རེད། དཔེར་ན་ད་ལྟའི་དུས་ཚོད་ལ་ཡིན་པ་ཡིན་ན་ཡ། གཅིག་གིས་ནང་ཆོས་ཀྱི་སློབ་སྦྱོང་བྱས་དཀོན་མཆོག་གསུམ་སྐོར་ལ་སློབ་སྦྱོང་བྱས་དེ་འདྲས་མ་བྱས་པའི་ཐོག་ནས་སྐྱབས་སུ་འགྲོ་ཡ་དེ་ཚོ། བརྟན་པོ་རང་མི་འདུག་བ། དཔེར་ན་ང་རང་ཚོ་རྒྱལ་བ་རིན་པོ་ཆེ་འདྲ་བོ་གཅིག་ལ་ཆགས་བཞག་པ་ཡིན་ན་ཡང། གཅིག་གིས་དོལ་རྒྱལ་གྱི་སྐོར་དང། དབུ་མའི་ལམ་དང་རང་བཙན་ཟེར་ཡག་གི་སྐོར། དེ་འདྲས་མ་བྱུང་གོང་ལ། བོད་མི་ཚོ་གིས་དཔེ་རྒྱལ་བ་རིན་པོ་ཆེ་སུ་དེ་སྤྱན་རས་གཟིགས་རེད་ཟེར་ནས་ཞེ་པོ་ཅིག་གིས་དད་པ་བྱས་བཞག་རེད་བ། ད་ཡིན་ན་ཡང་གཞུག་གུ་དོལ་རྒྱལ་གནས་ཚུལ་ཅིག་སླེབས་ཡོང་དུས། སོ་སོ་གིས་ཨ་ནི་གཅིག་གི། དོལ་རྒྱལ་དེ་བློས་བཏང་མ་ཐུབ་བའི་རྐྱེན་གྱིས། ཨ་ནི་རྒྱལ་བ་རིན་པོ་ཆེས་གསུང་ཡ་དེ་ག་འདྲ་ཡིན་ནའང། ཨ་ནི་གང་འཚམ་ཞུ། རྒྱལ་བ་རིན་པོ་ཆེ་ཐམས་ཅད་མཁྱེན་པ་ཨེ་ཡིན་ནའང། ཨ་ནི་གང་འཚམ་ཞུ་དེ་ཨོའོ་སྐྱོན་འདུག་དཱ། སྐྱག་རྫུན་གནང་གི་འདུག་དཱ་ཟེར་འདྲ་བོ་དེ་འདྲས་བཤད་བྱས། སྔ་མ་དད་པ་ཡོད་མཁན་དད་པ་མེད་པ་ཆགས་འགྲོ་གི་འདུག། དེ་ཡང་བེད་སྐོར་དཔེ་ཆ་ཞེ་པོ་བལྟས་ཡིན་ཟེར་མཁན་དེ་འདྲས། གཅིག་གི། དགེ་བཤེས་ཡིན་ཟེར་མཁན་འདྲ་བོ་འཛམ་བུ་གླིང་ལ་ནང་ཆོས་བཤད་ནས་བླ་མ་ཐོན་བསྡད་མཁན་འདི་འདྲས་མང་པོ་འགྱུར་འགྲོ་གི་འདུག།

ང་རང་ཚོ་གི་གནའ་སྔ་མོ་དཀོན་མཆོག་གསུམ་ལ་མ་ཤེས་ནས་དད་པ་སྐྱེ་བ་ཡོད་རེད་དེ་སྡུག་ག་མ་རེད། ཡིན་ནའི་དེ་ད་ག་རང་གཅིག་པོ་མ་བཞག། མ་ཤེས་ནས་དད་པ་སྐྱེ་བའི་དད་པ་དང་སྐྱབས་འགྲོ་དེ། ཤེས་ནས་ཐོབ་པའི་དད་པ་དང་སྐྱབས་འགྲོ་ལ་ཕར་བསྒྱུར་དགོས་རེད་འགྱུར་བ་གཏོང་དགོས་རེད། མ་ཤེས་པ་དེ་ཤེས་པ་བཟོས། རེད་སོང་ཨ། སྐྱབས་འགྲོ་འདི་ཡང་མ་བརྟན་པོ་མེད་པ་དེ་བརྟན་པོ་བཟོ་དགོས་རེད། བྱས་ཙང་འདི་འདྲ་ཡིན་པ་ཡིན་དུས་ཙམ་པ་ད་འདི་ལ་ག་རེ་བྱེད་དགོས་ད། དེ་ལ་ཐབས་ཤེས་ག་རེ་ཡོད་རེད། རེད་བ། ད་དེ་ཐབས་ཤེས་ག་རེ་ཡོད་རེད་ལབ་པ་ཡིན་ན་ད་གལ་ཆེ་ཤོས་དེ། སངས་རྒྱས་ཀྱི་ཆོས་ལ་ཐོས་བསམ་སྒོམ་གསུམ་བྱེད་དགོས་རེད། དཀོན་མཆོག་གསུམ་ལ་ཐོས་བསམ་བྱེད་དགོས་རེད། དཀོན་མཆོག་གསུམ་ག་རེ་ཡིན་མིན་སློབ་སྦྱོང་བྱེད་དགོས་རེད། ཐོས་བསམ་བྱེད་ཟེར་ཡ་འདི་ནི་དོན་དག་དེ་དེང་སང་སྐད་ཆ་བཤད་ན་སློབ་སྦྱོང་བྱེད་དགོས་རེད། དཀོན་མཆོག་གསུམ་ཟེར་མཁན་འདི་ག་འདྲེ་རེད། དཀོན་མཆོག་གསུམ་གྱི་ངོ་བོ་ག་རེ་རེད། དཀོན་མཆོག་གསུམ་ལ་དད་པ་བྱེད་དགོས་པའི་རྒྱུ་མཚན་ག་རེ་རེད། དཀོན་མཆོག་གསུམ་ལ་དད་པ་བྱེད་པ་ཡིན་ན་ཕན་ཐོག་ག་རེ་ཡོད་རེད་དགེ་མཚན་ག་རེ་ཡོད་རེད། འོ་འདི་འདྲེ་གི་སྐད་ཆ་འདི་ཨ་ནི་དོ་སྣང་སྤྲད་དགོས་རེད། ད་དཀོན་མཆོག་གསུམ་འདི་ད་ལྟ་གཅིག་བརྗོད་གཞི་གཅིག་རེད་དེ་ད་དཀོན་མཆོག་གསུམ་གྱིས་མཚོན་པའི་ནང་པ་སངས་རྒྱས་པའི་ཆོས་ཡོད་ནང་ལ། མང་པོ་ཅིག་གསུངས་ཡོད་རེད་བ། ད་སོ་སོ་ང་རང་ཚོ། ཕྱོགས་གཅིག་ནས། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ཚུལ་འདི། ཤེས་ཡོན་གྱི་འདུ་ཤེས་ཀྱི་ཐོག་ནས་བལྟས་ན་ཡང་དེང་སང་འཛམ་གླིང་ནང་ལ་བློ་གཟུར་གནས་པ་མང་པོ་ཅིག་གིས། ཅིག་གིས་སངས་རྒྱས་ཀྱིས་གསུངས་པའི་ཤེས་ཡོན་དེ་གནད་འགག་ཆེན་པོ་ཅིག་རྩིས་ཡས་ཅིག་ཆགས་བསྡད་ཡོད་རེད་བ། ད་འདི་ག་ལ་ང་ཚོ་སྟོན་པའི་རྗེས་འཇུག་གི་ནང་པ་ཚོ་དེ་བས་ཀྱང་སངས་རྒྱས་ཀྱི་ཆོས་ལ་ཡ་ཨ་ནི་ཅིག་གིས་ད་ཅིག་དད་པ་ཅིག་བྱེད་བསྡད་ཀྱི་ཡོད་རེད་བ། བྱས་ཙང་ད་དེ་འདྲ་ཡིན་དུས། ང་རང་ཚོ་གི་སངས་རྒྱས་ཀྱི་ཆོས་ཟེར་དེ་ག་འདྲེ་ཅིག་རེད་མ་རེད། དེའི་ཐོག་ལ་ཨ་ནི་སློབ་སྦྱོང་གནང་ཡ་དེ་ཧ་ཅང་གལ་ཆེན་པོ་རེད། ད་དེ་ལ་ཡ། དུས་ཚོད་ཀྱི་དབང་གིས། འགྲོ་བ་མི་གིས་ད་དཔེར་ན་ང་རང་ཚོ་ད་དུས་རབས་ཉི་ཤུ་རྩ་གཅིག་སླེབས་ཙང། ཨ་ནི། གང་ཐུབ་ཐུབ་ཀྱིས་རྒྱུ་མཚན་གྱི་རྗེས་སུ་འབྲང་དགོས་རེད། ཨ་རྒྱུ་མཚན་གྱི་རྗེས་སུ་འབྲངས་ནས་འགྲོ་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད། དེ་ཡིན་པ་ཡིན་ཙང། རྒྱུ་མཚན་གྱི་རྗེས་སུ་འབྲངས་ནས་ཨ་ནི་ཅིག་གིས་འགྲོ་དགོས་ཡ་དེ། ཨ་གལ་ཆེན་ཡིན་པ་མ་ཟད་ཧ་ཅང་གི་བརྟན་པོ་ཡོད་རེད། འདིའི་སྒང་ལ། ང་རང་ཚོ་ཧི་མ་ལ་ཡ་རི་རྒྱུད་དང་བོད་ཀྱི་སངས་རྒྱས་ཀྱི་བསྟན་པ་དེ་ནཱ་ལེནྡྲའི་མཁས་པའི་བཞེད་གཞུང་ཆགས་བསྡད་ཡོད་རེད། ནཱ་ལེནྡྲའི་མཁས་པའི་བཞེད་གཞུང་ཟེར་ཡ་དེ་ནཱ་ལེནྡྲའི་གི་མཁས་གྲུབ་ལ་ཁུངས་གཏུགས་པ་དེ་གཅིག་པོ་མ་ཡིན་པ། ནཱ་ལེནྡྲའི་གི་མཁས་པའི་ཨ་ནི་ཆོས་བྱེད་སྟངས་ག་འདྲེ་འདུག་འདི་ནང་བཞིན་འགྲོ་དགོས་པ་རེད། ནཱ་ལེནྡྲའི་མཁས་པའི་གི་ཆོས་བྱེད་སྟངས་དེ་ཨ་ནི་དཔེར་ན་ཆོས་ལ་ཡ། ལམ་སང་རྨོངས་དད་མི་བྱེད་པ། ཆོས་ཀྱི་སྐོར་ལ་ཡ་སློབ་སྦྱོང་བྱས་ནས་རྒྱུ་མཚན་མཐོང་བའི་ཐོག་ནས་ཨ་ནི་ཅིག་རྣམ་དཔྱོད་དང་ལྡན་པའི་ཐོག་ནས་ཨ་ནི་ཆོས་ལ་ཡང་འཇུག་ཡ་དེ་རེད་བ། ཚུལ་དེ་ང་ཚོས་བྱེད་དགོས་བ། བྱེད་ལ་དེ་ཡིན་ཙང་ངས་རྒྱུ་མཚན་གཉིས། དུས་རབས་ཉི་ཤུ་རྩ་གཅིག་ལ་སླེབས་པའི་ཆ་ནས་ཡིན་ན་ཡང། ཨ་ནི། རྒྱུ་མཚན་གྱི་རྗེས་སུ་འབྲངས་ནས་ཆོས་ལ་འཇུག་ཡ་དེ་དགོས་རེད། རྒྱུ་མཚན་གཅིག། ང་ཚོ་ནཱ་ལེནྡྲའི་ཨ་ནི་ཅིག་མཁས་པའི་བཞེད་གཞུང་གི་རྗེས་འབྲང་ཡིན་པའི་ཆ་ནས་ཨ་ནི། ནང་ཆོས་ལ་ཡ་ཨ་ནི་རྒྱུ་མཚན་ཐོག་ནས་འཇུག་ཡ་དེ་གལ་ཆེན་པོ་རེད། ད་འདི་གཉིས་ཞུས་སོང་བ། དེ་འདྲ་ཡིན་པ་ཡིན་ཙང་ད་ག་རེ་གལ་ཆེན་པོ་རེད་ལགས་ན། དང་པོ་དེ་ལ་ཡ། ག་དུས་ཡིན་ན་ཡང་དྲི་བ་ཡ་བླངས་དགོས་རེད་དྲི་བ། རེ་ཟུང་ཨ། ཡིན་ཤག་ཤག་བརྩི་ཡ་ཡོད་མ་དྲི་བ་ཡ་བླངས་དགོས་རེད། དེ་འདྲ་ཡིན་ཙང་ད་དྲི་བ་དང་པོ་དེ། ང་རང་ཚོའི་ཁ་ནས་དྲི་བ་བཏང་མིན་ལ་མ་ལྟོས་པའི། མིའི་བསམ་བློའི་ནང་ལ་ཡོད་བསྡད་དགོས་བ་རེད་བྱས་ཙང་ད་དང་པོ་དེ་རེད། མང་པོ་གཅིག་གིས་ག་རེ་འདུག་ལགས་ན། དེང་སང་དེ་འདྲས་ལབ་ཀྱི་འདུག་བ། ད་སངས་རྒྱས་ཀྱི་ཆོས་ལ་ཐོས་པ་བྱེད་ར་བྱེད་དགོས་མ་རེད། སངས་རྒྱས་ཀྱི་ཆོས་ལ་སློབ་སྦྱོང་བྱེད་ར་བྱེད་དགོས་མ་རེད། སངས་རྒྱས་ཀྱི་ཆོས་བྱེད་མ་བྱེད་སོ་སོའི་འདོད་པ་རེད་གཅིག་བྱས། གཉིས་པ་དེ་སངས་རྒྱས་ཀྱི་ཆོས་ལ་དད་པ་ཡོད་དད་པ་ཡོད་མཁན་ཅིག་ནང་པ་ཡིན་ན་ཡང་ད་སེམས་པ་བཟང་པོ་བྱས་བཞག་འགྲིག་མ་རེད་བས། ད་དེ་ལ་དགོས་ཁག་ཡོད་རེད་བས། དེ་ལབ་བཞག་གི་འདུག་བ། སྟབས་བདེ་པོ་ཞེ་པོ་འདུག་བ། སྟབས་བདེ་པོ་ཞེ་པོ་མ་རེད་བས། ད་སེམས་པ་བཟང་པོ་བྱེད་དགོས་རེད་ལབ་ཡ་དེ་གིས་སངས་རྒྱས་ཀྱི་ཆོས་གོ་ཆོད་ཀྱི་ཡོད་རེད་བས། ད་དྲི་བ་ཆེན་པོ་རེད་བ། དེ་གོ་ཆོད་ཀྱི་ཡོད་ན། དཔེར་ན་ཆ་བཞག་པ་ཡིན་ན། སངས་རྒྱས་ཀྱི་ཆོས་ཕར་བཞག། ཡེ་ཤུ་དང་ཧིན་དྷུ་གི་ཆོས་ལ་སོགས་པ་འཛམ་བུ་གླིང་གི་ཆོས་ཁོ་རང་ཁས་མ་ལེན་མཁན། རེད་བ། ཡིན་ན་ཡང། ཆོས་མེད་བསྡད་མཁན་གྱི་མི་ཡི་ནང་ལ། མི་འགའ་ཤས་དྲང་པོ་དྲང་བཞག་སེམས་པ་བཟང་པོ་བྱེད་མཁན་ཡོད་རེད་བ། ཡོད་རེད་བ། འཛམ་བུ་གླིང་ལ་དམག་འཁྲུག་ཞེ་པོ་རྒྱག་མཁན་ཡིན་ན་ཡང་དཔེར་ན་མའོ་ཙེ་ཏུང་འདྲ་བོ་ཅིག་ཡིན་པ་ཡིན་ན་ཡང། གཞི་རྩའི་ཀྱི། སེམས་ཅན་གཞན་ལ་ཡང་གནོད་པ་སྐྱེལ་ཡ་ལ་སོགས་པ་བྱས་ཡོད་རེད་ལུང་པ་གཞན་དག་ལ། ཡིན་ནའི་ཁོ་རང་ཚོ་གི་མི་རིགས་ཀྱི་ནང་ལ་ཕན་ཐོགས་གང་འཚམ་བྱས་ཡོད་རེད། འདི་ཕར་བཞག་ནས་ཁོ་རང་གི་མི་ཚང་ནང་ལ། མའོ་ཙེ་ཏུང་ཁོ་རང་གི་ཕ་མ་གཉིས་ལ་བརྩེ་བ་ཡོད་ཀྱི་རེད་བ། དེ་སེམས་པ་བཟང་པོ་རེད་སྡུག་ཅག་རེད། མའོ་ཙེ་ཏུང་གི་སོ་སོའི་སྤུ་གུ་ལ་བརྩེ་བ་ཡོད་ཀྱི་རེད་བ་དེ་སེམས་པ་བཟང་པོ་རེད་སྡུག་ཅག་རེད། སེམས་པ་བཟང་པོ་རེད་བ། ཨ་ནི་མའོ་ཙེ་ཏུང་གིས་ཡ། ཆོས་བྱས་པ་ཐལ་འགྲོ་གི་འདུག་བ། སེམས་པ་བཟང་པོ་བྱས་བསྡད་འདུག་བ། རེད་འདུག་བ། བྱས་ཙང་སེམས་པ་བཟང་པོ་བྱས་པ་ཙམ་གྱིས། ཆོས་ཆགས་ཀྱི་ཡོད་མ་རེད། དེ་ཙམ་གྱི་སྐད་ཆ་བཤད་ན། རེད་བ། ད་ནི་ང་རང་ཚོའི་ནང་པའི་ཆོས་ཟེར་ཡ་དེ་ཆགས་ཀྱི་ཡོད་མ་རེད། ཨ་དེ་ནང་བཞིན་གྱི། ཡེ་ཤུའི་ཆོས་དང་ཧིན་དུའི་ཆོས་ནང་ལ་སེམས་པ་བཟང་པོ་བྱེད་མཁན་གང་བསྡད་མི་འདུག་བས། འདུག་བ། ཨ་འདི་ཚོ་ཚང་མ་ནང་པའི་ཆོས་བྱེད་པ་རེད་བས། རེད་བ། དེ་ཡང་འདྲི་ཅིག་འགྲིག་གི་མི་འདུག་བ། བྱས་ཙང་དེ་ཡིན་དུས་སེམས་པ་བཟང་པོ་བྱེད་དགོས་རེད་ཟེར་གི་ཚིག་འདི་གིས་ནང་པའི་ཆོས་ངོ་བོ་དང་གྲངས་རྫོགས་ཡོད་མ་རེད། ཏག་ཏག་ཅིག་འགྲིག་བསྡད་ཡོད་མ་རེད། ད། འདིའི་སྒང་ལ་ཡ། ཨ་ནི། སེམས་པ་བཟང་པོ་བྱེད་དགོས་རེད་ཟེར་ནས་དེ་ག་ཅིག་གིས་ནང་པའི་ཆོས། ཨ་ནི་འགྲིག་གི་ཡོད་བ་ཡིན་ན། ཨ་ནི་སངས་རྒྱས་བཅོམ་ལྡན་འདས་ང་ནང་པའི་ཆོས་ཀྱི་ཁུངས་གཏུགས་ས་འདི་སངས་རྒྱས་བཅོམ་ལྡན་འདས་རེད་བ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་བཀའ་འགྱུར་པོད་བརྒྱ་གསུངས་རེད་བ། བཀའ་འགྱུར་པོད་བརྒྱ་ག་རེ་བྱས་ནས་གསུངས་རེད། བཀའ་འགྱུར་གྱི་མགོ་ཁོ་རང་ནས་སེམས་པ་བཟང་པོ་བྱས་སེམས་པ་བཟང་པོ་བྱས་ཟེར་གི་ཁོ་རང་ཕོ་ཊོ་ཀོ་པི་རྒྱབ་ནས་པདྨ་བང་འགྲེ་ནས་བྱས་ནས་པོད་བརྒྱ་ཐམ་པ་བཏོན་བཞག་ན་འགྲིག་གི་རེད་བ།

རེད་བ། ད་རྒྱ་གར་ནང་ལ་རྙིང་མ་བཀའ་བརྒྱུད་ས་སྐྱ་དགེ་ལུགས་ནང་ལ་ག་ཚོད་ཀྱི་མཁས་གྲུབ་ཆེན་པོ་བྱུང་ཡོད་རེད། དེ་ཚོ་གི་སོ་སོའི་མི་ཚེ་རེད་སོ་སོ་གི་ཕ་གི་ཉམས་ལེན་རེད་སོ་སོའི་གསུངས་བཞག་པའི་ཆོས་དེ་ནང་ལ་ཚིག་དེ་གཅིག་པོ་གཅིག་གིས་འགྲིག་པ་ཅིག་གསུངས་མི་འདུག་བ། རེད་བ། ད་སྙིང་ནས་སེམས་པ་བཟང་པོ་བྱེད་དགོས་རེད་ཟེར་དེ་ཙམ་གྱིས་ནང་པའི་ཆོས་འགྲིག་གི་ཡོད་བ་ཡིན་ན། ནང་སེམས་པ་བཟང་པོ་བྱེད་ན་འགྲིག་གི་རེད་ལབ་མཁན་ཁོ་རང་ལ་སྐད་ཆ་དྲིས་ན་སེམས་པ་བཟང་པོ་ཟེར་ན་ག་རེ་རེད་ལབ་དང། འགྲེལ་བཤད་རྒྱབ་ཤེས་ཁག་པོ་ཡིན་འགྲོ། ཁོ་རང་ལ་དྲིས་དང་སེམས་པ་བཟང་པོ་དེ་རྒྱུ་རེད་འབྲས་བུ་རེད་ལབ་ན་ཕལ་ཆེར་ཁག་པོ་ཡིན་གྱི་རེད། གལ་ཏེ་འབྲས་བུ་ཡིན་ན་སེམས་པ་བཟང་པོ་སྐྱེ་ཡས་ཀྱི་རྒྱུ་ག་རེ་རེད་ལབ་པ་ཡིན་ན་ཕལ་ཆེར་ཁོ་རང་ལབ་ཡས་ཡོད་ཀྱི་མ་རེད། སེམས་པ་བཟང་པོ་བྱེད་པ་ཡིན་ན་ཕན་ཐོགས་ག་རེ་ཡོད་རེད་ག་རེ་བྱས་ནས་བྱེད་དགོས་རེད་ལབ་ན་ཞེ་དྲག་ལབ་ཡས་ཡོད་ཀྱི་མ་རེད། སེམས་པ་བཟང་པོ་གི་འབྲས་བུ་ག་རེ་རེད་ལབ་ན་ཞེ་དྲག་ལབ་ཡས་ཡོད་ཀྱི་མ་རེད། སེམས་པ་བཟང་པོ་ལབ་ཡས་ཀྱི་སེམས་པ་བཟང་པོ་སྐད་ཆ་དེ་ཕར་བཞག། སེམས་བཟང་པོ་ཟེར་ཡས་ཀྱི་ནང་ནས་བཟང་པོ་དེ་ཕར་ཕུད་སེམས་ཟེར་ན་ག་རེ་རེད་ཟེར་ན་ཕལ་ཆེར་ལབ་ཡས་ཡོད་ཀྱི་མ་རེད། སེམས་ཟེར་ཡས་ཀྱི་ནང་ལ་གྲངས་ཀ་ག་ཚོད་ཡོད་རེད་ངོ་བོ་ག་ཚོད་ཡོད་རེད། ཨ་ནི་གཞི་ནས་སེམས་ནང་ལ། བཟང་པོ་སྐད་ཆ་བཤད་ན་སྡུག་ག་ཅིག་ཡོད་ཀྱི་རེད་བ་དེ་ག་རེ་རེད། སྡུག་ག་དེ་མེད་པ་བཟོ་དགོས་རེད་བཟོ་དགོས་མ་རེད། ཡག་ག་དེ་ཡར་རྒྱས་བཏང་དགོས་རེད་བཏང་དགོས་མ་རེད་དྲི་བ་བཏང་ན་ཁག་པོ་ཡིན་གྱི་རེད། སེམས་པ་སྡུག་ག་དེ། མེད་པ་བཟོ་དགོས་རེད་ལབ་ན་མེད་པ་བཟོ་ཡས་ཀྱི་སེམས་པ་སྡུག་ག་དེ་ལ་ག་ཚོད་ཡོད་རེད་ལབ་ན་ཁག་པོ་ཡིན་གྱི་རེད། མེད་པ་བཟོ་ཡས་ཀྱི་སེམས་པ་སྡུག་ག་དེ་མེད་པ་ག་འདྲས་བཟོ་དགོས་རེད་བཟོ་ཡས་ཀྱི་ཐབས་ལམ་ག་རེ་རེད་ལབ་ན་ཕལ་ཆེར་ཁག་པོ་ཡིན་གྱི་རེད། སེམས་པ་བཟང་པོ་ཅིག་ཡོད་རེད་ལབ་ན་བཟང་པོ་ལ་གྲངས་ཀ་ག་ཚོད་ཡོད་རེད་ལབ་ན་ཁག་པོ་ཡིན་གྱི་རེད། བཟང་པོ་དེ་མ་སྐྱེས་པ་སྐྱེད་སྐྱེས་པ་གོང་ནས་གོང་དུ་ག་འདྲས་སྤེལ་དགོས་རེད་ལབ་ན་ཕལ་ཆེར་ཁག་པོ་ཡིན་གྱི་རེད། བྱས་ཙང་འདི་འདྲས་ཡིན་པ་ཡིན་དུས་ང་རང་ཚོ་གི་ད་སེམས་པ་བཟང་པོ་བྱེད་ཀྱི་ཡོད་མ་རེད་ལབ་ཀྱི་ཡོད་མ་རེད། སངས་རྒྱས་ཀྱི་ཆོས་ཚང་མ་བསྡུ་བ་ཡིན་ན་སེམས་པ་བཟང་པོ་ལ་བསྡུ་གི་རེད། ཡེ་ཤུ་གི་ཆོས་དང་ཧིན་དུ་ཆོས་ཚང་མ་བསྡུ་ན་སེམས་པ་བཟང་པོ་ནང་བསྡུ་གི་རེད། ཡིན་ན་ཡང་སེམས་པ་བཟང་པོ་ཟེར་ཡ་དེ་ནང་ལོགས་ལ་མང་པོ་ཅིག་འཛུལ་བསྡད་ཡོད་པ་དེ་ཤེས་དགོས་ཀྱི་ཡོད་རེད་མ་གཏོགས་མང་པོ་ཅིག་འཛུལ་བསྡད་ཡོད་པ་ཅིག་མ་ཤེས་པ་ཡིན་ན། ཨ་ནི། དེ་ཙམ་གྱིས་སངས་རྒྱས་ཀྱི་ཆོས་ཆགས་ཀྱི་ཡོད་མ་རེད། འོ་ད་འདི་ཚོ་འབྲེལ་ཏེ་མཁས་དགོས་ཡ་ཅིག་གལ་ཆེན་པོ་རེད། དེ་འདྲ་ཡིན་པ་ཡིན་ཙང། ངས་ཡང་ད་ག་རེ་ཞུ་གི་ཡོད་ལབ་ན་སེམས་པ་བཟང་པོ་བྱེད་དགོས་རེད། ཡིན་ན་ཡང། སེམས་པ་བཟང་པོ་དེ་ལ་ཡ་ཨ་ནི་ངོ་བོ་ག་རེ་རེད། གྲངས་ག་ཚོད་ཡོད་རེད། སེམས་པ་བཟང་པོ་དེ་མ་སྐྱེས་པ་སྐྱེད་པར་བྱེད་པའི་ཐབས་ལམ་ག་རེ་ཡོད་རེད། སྐྱེས་པ་གོང་ནས་གོང་དུ་སྤེལ་ཡ་གི་ཐབས་ལམ་ག་རེ་ཡོད་རེད། སེམས་པ་བཟང་པོ་སྐྱེད་ཡ་ལ་བར་ཆད་སུས་བྱེད་ཀྱི་རེད། སེམས་པ་བཟང་པོ་ལ་ཡང་བར་ཆད་བྱེད་མཁན་གྱི་སེམས་པ་སྡུག་ག་ཟེར་ཡ་དེ་ག་འདྲ་ཅིག་ཡོད་རེད། སེམས་པ་སྡུག་ག་དེ་སྡུག་ཅག་ཡིན་པའི་རྒྱུ་མཚན་ག་རེ་རེད། འདི་ཚོ་འབྲེལ་ཏེ་ཚང་མ། ཅིག་ཤེས་རབ་ཅིག་དང་རྣམ་དཔྱོད་དང། རྣམ་དཔྱོད་ཀྱི་ཐོག་ནས། ཤེས་དགོས་ཡ་དེ་གལ་ཆེན་པོ་ཆགས་ཡོད་རེད། འོ་ད་དེ་རེད། དེ་འདྲ་ཡིན་པ་ཡིན་ཙང། སངས་རྒྱས་ཀྱི་ཆོས་ལ་ཡང་ཐོས་པ་མ་བྱས་ན་དེ་ཙམ་གྱིས་ཁག་པོ་རེད། ད་དེ་ནས་གལ་ཏེ་སངས་རྒྱས་ཀྱི་ཆོས་དངོས་གནས་དྲང་གནས་སངས་རྒྱས་ཀྱི་ཆོས་ལ་ཐོས་བསམ་བྱེད་དགོས་རེད་ལབ་པ་ཡིན་ན་ད་དྲི་བ་ཆེན་པོ་གཅིག་དེ། སངས་རྒྱས་ཀྱི་ཆོས་ལ་ཐོས་བསམ་བྱས་པ་ཡིན་ན་ཕན་ཐོགས་ག་རེ་ཡོད་རེད་བསམ་སྟེ་དྲི་བ་སླེབས་སྲིད་ཀྱི་རེད་རེད་སོང་བ། དེ་ཡིན་གཅིག་མིན་གཅིག་ཤེས་དགོས་རེད་ད། སངས་རྒྱས་ཀྱི་ཆོས་ལ་ཐོས་བསམ་བྱས་སློབ་སྦྱོང་བྱེད་དགོས་རེད། སློབ་སྦྱོང་བྱེད་དགོས་རེད་ལབ་ནས་ཕན་གྱི་མ་རེད། སློབ་སྦྱོང་བྱེད་དགོས་རེད་ཟེར་ཏེ་ཁྲལ་བཀོད་ནས་ཕན་གྱི་མ་རེད། སློབ་སྦྱོང་བྱེད་དགོས་པའི་གི་རྒྱུ་མཚན། ཕན་ཡོན་གནད་འགག་དེ་མཐོང་དགོས་རེད། དེ་མཐོང་སོང་ན་ཨ་ནི་གཞི་ནས་འོ། སངས་རྒྱས་ཀྱི་ཆོས་བྱེད་དགོས་རེད། དཔེར་ན་ང་རང་ཚོ་ཁ་ལག་ག་རེ་བྱས་ནས་ཟ་དགོས་རེད་ལབ་ན། ཁ་ལག་ཟ་དགོས་པ་ལ། དགོས་པ་རྒྱུ་མཚན་ཕན་ཡོན་མཐོང་ན་ཁ་ལག་ཟ་ཡ་འདི་ལ་སྤྲོ་བ་ཡོང་གི་རེད་ཁ་ལག་ཟ་སྟངས་དེ་ཡང་མཁས་པོ་ཡོང་གི་རེད་པ། སྨན་ཟ་དགོས་རེད་ལབ་དུས་སྨན་ཟ་དགོས་པའི་དགོས་པ་རྒྱུ་མཚན་མཐོང་ན་སྨན་ཟ་ཡ་ལ་དགའ་པོ་ཡོང་གི་རེད་པ། བྱས་ཙང་དེ་འདྲ་ཡིན་པ་ཡིན་དུས་གནད་འགག་དེ་དང་པོ་མཐོང་ཡ་དེ་གལ་ཆེན་པོ་རེད་ད་དེ་ད་ལྟ་དེ་ཤོག་གྲངས་བཅུ་བདུན་ནང་ལ་ཡོད་གཅིག་གཟིགས་ཨ། ངས་དེ་མདོར་བསྡུས་ཅིག་ཞུས་རྒྱས་པ་དེ་ཁྱེད་རང་ཚོས་གཞུག་གུ་ཀློག་རྒྱུ་བྱས་ད་མདོར་བསྡུས་དེ་ནང་ལ། ཤོག་གྲངས། དམ་གྱི་འདིར་ད། ན་ནིང་ཕུལ་བཞག་པའི་དེབ། ན་ནིང་ཕུལ་བཞག་པའི་དེབ། ནང་ཆོས་དྲི་བ་དྲིས་ལན་བྱས། ཤོག་གྲངས་བཅུ་བདུན་གྱི་དཀྱིལ་དེར། སྡེ་ཚན་གཉིས་པ། ནང་ཆོས་ཀྱི་ཕན་ཡོན་དང་དགོས་པ་རྒྱུ་མཚན་དང་འབྲེལ་བའི་དྲིས་ལན་ཞུ་བ། དྲི་བ། དམ་པའི་ལྷ་ཆོས་ཞེས་པ་འདི་གང་ཡིན་ནམ། ལན། དེ་ནི་ནང་པ་ལྟར་ན། དམ་པ་སངས་རྒྱས་བཅོམ་ལྡན་འདས་ལ་ལྷ་ཡི་ལྷ་ཞེས་ཆེ་བསྟོད་མཛད་པ་ལྟར། སངས་རྒྱས་ཀྱིས་གསུངས་པས། སངས་རྒྱས་ཀྱིས་གསུངས་པའི་ཆོས་ལ་ལྷ་ཆོས་ཞེས་བརྗོད་ཀྱི་ཡོད། དེ་ཡང་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་སྐྱབས་འགྲོའི་ཉམས་ལེན་བྱ་བ་སོགས་ཡིན་ལ་དེའི་སྐོར་གཤམ་དུ་བཀོད་ཡོད་པ་ལས་ཤེས་དགོས། དྲི་བ། ཆོས་དང་ཆོས་ལུགས་གཉིས་ལ་ཁྱད་པར་ཡོད་དམ་ལན། ཡོད་དེ། ཆོས་ཞེས་པ་བདེ་བ་སྒྲུབ་པ་དང་སྡུག་བསྔལ་འགོག་པའི་ཐབས་ལམ། ཐབས་ལམ་དང། དེ་ཡང་ང་ཚོའི་རྒྱུན་ལྡན་གྱི་ཟས་གོས་སོགས་ཀྱི་ཐབས་ལ་བརྟེན་ནས་བདེ་བ་སྒྲུབ་པ་དང་སྡུག་བསྔལ་སེལ་ཐབས་བྱས་པ་དེ་ཙམ་མ་ཡིན་པར། གླིང་འདིར་བྱོན་པའི་ཆོས་ལུགས་ཀྱི་སྟོན་པ་ཞིག་གིས་བསྟན་པའི་བླང་དོར་ཉམས་སུ་བླང་བྱ་ཞིག་ལ་ཆོས་ཞེས་པ་དང། ཆོས་ལུགས་ཞེས་པ་ནི་ཆོས་དེ་དང་འབྲེལ་ནས་ལམ་ལུགས་ཤིག་ཆགས་ཡོད་པ་དེ་ལ་གོ་དགོས། དྲི་བ། ཆོས་ལུགས་དེ་ལ་ཇི་ཙམ་ཡོད་དམ་ལན། དེ་ལ་ལྟ་གྲུབ་མེད་པ་དང་ཡོད་པའི་ཆོས་ལུགས་གཉིས་དང། ཡང་ན་འཇིག་རྟེན་བཀོད་པ་པོ་འདོད་མི་འདོད་ཀྱི་ཆོས་ལུགས་གཉིས། ཡང་ན་བདག་མེད་པའི་ལྟ་བ་ཁས་ལེན་མི་ལེན་པའི་ཆོས་ལུགས་གཉིས་བཅས་ཡོད། དེང་ཡོངས་གྲགས་ཀྱི་ལྟ་གྲུབ་ཡོད་པའི་ཆོས་ལུགས་ནི། ནང་པའི་ཆོས་ལུགས་དང་ཧིན་དུ་ཁ་ཆེ་ཡེ་ཤུ། ཇེན་ཆོས་ལུགས་སོགས་ཡིན་ལ། བདག་མེད་པའི་ལྟ་བ་ཁས་ལེན་པའི་ཆོས་ལུགས་ནི་འཛམ་གླིང་འདིའི་ནང་དུ་ནང་པ་སངས་རྒྱས་པ་ཁོ་ན་ཡིན། བྱས། འོ་ད་འདི་བྱས་ནས་ད། འཛམ་གླིང་ལ་ཆོས་ལུགས་འདྲ་མི་འདྲ་ག་འདྲའི་ཡོད་སྟངས་དེ་ཤེས་ནས། ཨ་ནི་ཆོས་ལུགས་པ་ཡོངས་རྫོགས་ཀྱིས་ཨ་ནི་ཆོས་ལུགས་ཀུན་ལ་ཡ་མཐུན་འབྲེལ་བྱེད་ཡ་དང་གུས་བཀུར་བརྩི་བཀུར་ཞུ་ཡ་དེ་ཚོ་བྱས་ཏེ་འཛམ་གླིང་སྤྱི་ལ་ཕན་པའི་ཕྱག་ལས་ཡིན་ཙང་དེ་ཚོའི་འགན་ཁུར་དགོས་པ་རེད། ལྷག་པར་དུ་འཛམ་གླིང་ཞི་བདེ་ཟེར་ཡ་དེ་ང་ཚོ་ཚང་མས་ཤེས་ཀྱི་ཡོད་རེད། འཛམ་གླིང་ཞི་བདེ་ཆགས་པ་ལ། ཨ་ནེ་འཛམ་གླིང་ཞི་བདེ་གནས་ཐབས་ཀྱི་འབད་བརྩོན་བསྟེན་དགོས་རེད། འཛམ་གླིང་ཞི་བདེ་གནས་ཐབས་འབད་བརྩོན་བསྟེན་པ་ལ། འཛམ་གླིང་དེ་ལ་ཡ་ཞི་བདེ་མ་ཡོང་ཡ་གི་རྒྱུ་རྐྱེན་བཀག་དགོས་རེད། འཛམ་གླིང་དེ་ལ་ཞི་བདེ་མ་ཡོང་ཡ་གི་རྒྱུ་རྐྱེན་མང་པོ་ཡོད་པའི་ནང་ནས་གཅིག་དེ། ཆོས་ལ་བརྟེན་ནས་སྡིག་པ་བསགས་ཡ་དེ་རེད། ཆོས་ལུགས་ནང་ཕན་ཚུན་འཁྲུག་པ་རྒྱག་ཡ་དང། ཆགས་སྡང་བྱེད་ཡ་དང་འོ་དེ་རེད་ད་དེ་ང་ཚོ་མི་དགོས་ཡ་དེ་རང་རེད་བ། ད་དེ་ག་ཚོ་དེ་ལ་ཡ། རྣམ་པ་ཚོ་ཀྱིས་སྐྱབས་མགོན་རིན་པོ་ཆེ་གིས་གནད་འགག་ཅིག་གསུངས་ཡོད་རེད་འདི་གཅིག་ཐུགས་ལ་ཡ་བཞག་ན། འདི་གཅིག་ཐུགས་ལ་བཞག། འཛམ་གླིང་འདི་ནང་ལ་ཡོད་པའི། ལྟ་གྲུབ་དང་ལྡན་པའི་ཆོས་ལུགས་གཙོ་ཆེ་བ་ཆ་ཚང་བ་དེ། སྒྲུབ་བྱེད་ག་རེ་ཟེར་བསྒྲུབ་བྱ་དམིགས་ཡུལ་གཅིག་ཀྱང་སྒྲུབ་བྱེད་ཀྱི་ཐབས་ལམ་མི་འདྲ་ཟེར་འདི་ཤེས་དགོས། བསྒྲུབ་བྱ་དམིགས་ཡུལ་གཅིག་དེ་འཛམ་གླིང་འགྲོ་བ་མི་ལ་ཡ་བདེ་སྐྱིད་བསྐྲུན་ཡ་དེ་རེད། བྱས་ཙང་ཆོས་ལུགས་སུ་ཡིན་ན་ཡང་འགྲོ་བ་མི་ལ་ཡ་ཕན་བཏགས་ཡ་དང་འགྲོ་བ་མི་ཞི་བདེ་ཡོང་ཡ་འགྲོ་བ་མི་ཨ་ནི་བྱམས་བརྩེ་ལྡན་པ། གཅིག་བཟང་པོ་སྐྱིད་པོ་ཡོང་ཡ་གི་ཆེད་དུ་གསུངས་གོ་དེ་ཡིན་དུས་དམིགས་ཡུལ་གཅིག་རེད། ཡིན་ནའང་དམིགས་ཡུལ་དེ་སྒྲུབ་པར་བྱེད་པའི་ཐབས་ལམ་ལ་སླེབས་ཡོང་དུས་མི་འདྲ་བ་རེད། དེ་འདྲ་ཡིན་པ་ཡིན་དུས་ཙམ་པ། བསྒྲུབ་བྱ་དམིགས་ཡུལ་གཅིག་ཡིན་པའི་ཆ་ནས་ཨ་ནི་འཛམ་གླིང་གི་ཆོས་ལུགས་ཚང་མ་ལ་ཡ་གུས་བཀུར་ཞུ་ཡ་དེ་ཧ་ཅང་གི་གནད་འགག་ཆེན་པོ་རེད། དེའི་སྒང་ལ་འཛམ་གླིང་ཆོས་ལུགས་ཡོངས་རྫོགས་ཀྱིས་རང་རང་སོ་སོའི་ཆོས་ལུགས་པ་ཚོ་ལ། ཕན་ཐོགས་བྱུང་དང་འབྱུང་བཞིན་པ་རེད། དེ་ཡང་མི་གཅིག་གཉིས་མ་རེད། བརྒྱ་སྐོར་མ་རེད་སྟོང་ཕྲག་མ་རེད་ཁྲི་ཕྲག་མ་རེད་མི་འབོར་འབུམ་འབུམ་ས་ཡ་ས་ཡ་མང་པོ་ལ་ཕན་ཐོགས་ཡོད་རེད། དེ་འདྲ་ཡིན་པའི་ཆ་ནས། ཨ་ནི་ཆོས་ལུགས་དེ་དག་ལ་གུ་གུས་བཀུར་ཞུ་ཡ་དེ་ཨ་ནི་གལ་ཆེན་པོ་རེད། འོ་དེ་གཅིག། ད་ཡིན་ན་ཡང་ཆོས་ལུགས་ཡོངས་རྫོགས་ལ་ཡ་གུས་ཞབས་བྱེད་དགོས་རེད་དེ། དད་པ་བྱེད་དགོས་མ་རེད་དད་པ་ཟེར་ཡ་དེ་རང་རང་སོ་སོའི་གི་ངོས་འཛིན་བྱས་ནས་ཁས་ལེན་པའི་ཉམས་ལེན་བྱེད་ཡ་གི་ཆོས་དེ་ལ་དད་པ་བྱེད་ཡ་རེད་དེ་ཡིན་ཙང་དད་པ་དེ་རང་རང་སོ་སོའི་ཆོས་ལ་བྱེད་རྒྱུ། གུས་ཞབས་དེ་ཆོས་ལུགས་ཡོངས་རྫོགས་ལ་ཡ་བྱ་རྒྱུ། འོ་ད་འདི་ཐུགས་ལ་བཞག་ད་འདི་མང་འགྲོ་ན།

ཕན་ཡོན་མཐའ་ཡས་པ་ཡོད། ད་སྤྱིར་བཏང་ཕན་ཡོན་མཐའ་ཡས་པ་ཞིག་ཡོད་ཡོད་པ་རེད། ད་ད་ལྟ་སྐབས་འདིར་མདོར་བསྡུས་ན་གསུམ་རེད། མདོར་ན་གསུམ་ཡོད་པ་སྟེ། ནང་ཆོས་ལ་སློབ་སྦྱོང་བྱས་པའི་ཕན་ཡོན་གཅིག། ཉམས་ལེན་བྱས་པའི་ཕན་ཡོན་གཉིས། ཁྱད་པར་དུ་ཡང། དེང་རབས་ཀྱི་སྤྱི་ཚོགས་སུ་ཡང། དམིགས་བསལ་གྱི་ཕན་ཡོན་ཡོད་པ་བཅས་གསུམ་ཡོད། བྱས། ད་དེ། ངས་འདི་བྲི་དགོས་ཡས་ཀྱི་རྒྱུ་མཚན་འདི་གཅིག་ཞུས་བཞག་ན། ནང་ཆོས་ལ་སློབ་སྦྱོང་བྱས་པའི་ཕན་ཡོན་ཟེར་གྱི་འདུག་བ། ད་དེ། ང་རང་ཚོ། ནང་པ་གཅིག་པུ་གཅིག་ལ་ཟེར་གྱི་ཡོད་མ་རེད། འཛམ་གླིང་ནང་ལ། འགྲོ་བ་མི་སུ་ཞིག་གིས། ཤེས་ཡོན་གལ་ཆེན་པོ་ཡིན་པ་ལྟ་མཁན་དང་གཅིག། ཤེས་ཡོན་གལ་ཆེན་པོ་ཡིན་པ་ལྟ་བ་དང་མཉམ་དུ། འགྲོ་བ་མི་ལ་ཡང་རང་ཆས་སུ་ཡོད་པའི་ཡོན་ཏན་གཉིས་ཡོད་རེད། རང་ཆས་སུ་ཡོད་པའི་ཡོན་ཏན་གཅིག་དེ་སེམས་པ་བཟང་པོ་རེད། ཡོན་ཏན་གཅིག་དེ་ག་རེད་རིག་པ་རེད་རིག་པ། འགྲོ་བ་མི་ལ་རང་ཆས་སུ་ཡོད་པའི་སེམས་པ་བཟང་པོ་དང་རིག་པ་གཉིས་ཀྱི་ནང་ནས། རིག་པ་ཟེར་མཁན་དེ་གོང་ནས་གོང་དུ་སྤེལ་གྱི་ཡིན་བསམ་པའི་བསམ་བློ་ཡོད་པ་ཡིན་ན། འོ། ཤེས་ཡོན་ག་འདྲ་ཅིག་ལ་ཡིན་ན་ཡང་སོ་སོའི་རིག་པ་ཡར་རྒྱས་འགྲོ་ཐུབ་མཁན་ཞིག་ཡིན་པ། ཡང་ན་སོ་སོའི་རིག་པ་ཡར་རྒྱས་གཏང་ཐུབ་མཁན་གྱི་ཤེས་ཡོན་ག་འདྲ་ཅིག་ལ་ཡིན་ན་ཡང་དོ་སྣང་གནང་དགོས་གལ་ཆེན་པོ་རེད། འདི་འདྲ་ཡིན་པ་ཡིན་ཙང། ངས་འདིར་ག་རེ་ཞུ་གི་ཡོད་ལབ་ན། ནང་པ་སངས་རྒྱས་པའི་གི་གསུང་རབ་ལབ་པ་ཡིན་ན། དེའི་ནང་ལ། ནང་པ་སངས་རྒྱས་པའི་གི་ནང་པའི་གཞུང་ནས་གསུངས་པའི་ཨ་ནི་ཚན་རིག་གི་སྡེ་ཚན་གཅིག་ཡོད་རེད། ནང་པའི་གཞུང་ནས་གསུངས་པའི་ལྟ་གྲུབ་ཀྱི་སྡེ་ཚན་གཅིག་ཡོད་རེད། ནང་པའི་གཞུང་ནས་གསུངས་པའི་སྒོམ་ཉམས་ལེན་གྱི་སྡེ་ཚན་གཅིག་ཡོད་རེད། འདིའི་ནང་ནས་ནང་པའི་གཞུང་ནས་གསུངས་པའི་ཚན་རིག་དང་ལྟ་གྲུབ་ཟེར་ཡས་ཀྱི་སློབ་སྦྱོང་དེ་ནང་པ་ཡིན་མིན་ལ་མ་ལྟོས་པས། ཆོས་རབ་ཏུ་རྣམ་འབྱེད་ཀྱི་རིག་པ། ཨིན་ཇིའི་ནང་ལ Intelligence ཨེ Wisdom ཨེ། འདི་ཚོ་བྲིས་ཏེ། ཡར་རྒྱས་གཏང་ཡག་གི་བསམ་བློ་ཡོད་པ་ཡིན་ན། ནང་ཆོས་ཁས་ལེན་ན་འདྲ་མ་ལེན་ན་འདྲ་དེ་འདྲའི་ཡོད་མཁན་འདི་གི། ནང་པའི་གསུང་རབ། ནང་པའི་ཚན་རིག་དང་ལྟ་གྲུབ་འདི་ཚོ་སློབ་སྦྱོང་གནང་ན། རང་བཞིན་གྱིས་རིག་པ་ཡར་རྒྱས་འགྲོ་ཡ་དེ་འདྲ་ཡོད་རེད། ཕན་ཐོགས་ཡོད་རེད། ག་རེ་བྱས་ནས་ཟེར་བ་ཡིན་ན། རྣམ་པ་ཚོ་གི་ཐུགས་ལ་བཞག་དགོས་ཡག་དེ། ནང་པ་སངས་རྒྱས་པའི་གི། ཆོས་དེ། གསུང་སྟངས་གཉིས་ཡོད་རེད། གཅིག་ག་རེ་རེད་ལབ་པ་ཡིན་ན། སྙིང་རྗེ་རྩ་བ་ཅན་གྱི་ཆོས་ཟེར་གྱི་རེད། གཅིག་ག་རེ་རེད་ལབ་ན་ཤེས་རབ་མཆོག་གི་བསྟན་པ་ཟེར་གྱི་རེད། བྱས་ཙང་ཀ། ནང་པ་སངས་རྒྱས་པའི་ཆོས་དེ་སྙིང་རྗེ་རྩ་བ་ཅན་གྱི་ཆོས་ཡིན་པའི་ཆ་ནས། ནང་པ་སངས་རྒྱས་པའི་གི་ཆོས་ལ་ག་ཚོད་ཐོས་བསམ་སྒོམ་གསུམ་བྱས་ན་སོ་སོའི་རྒྱུད་ཀྱི་སེམས་པ་བཟང་པོ་སྙིང་རྗེ་དེ་ཡར་རྒྱས་འགྲོ་དགོས། ནང་པ་སངས་རྒྱས་པའི་གི་ཆོས་དེ་ཤེས་རབ་ཅན་གྱི་བསྟན་པ་ཡིན་ཙང། ཁོ་ཤེས་རབ་ལ་བརྟེན་ནས་ཤེས་རབ་རྩ་བ་བྱེད་པའི་ཆོས་ཆགས་ཡོད་རེད། ང་རང་ཚོའི་གི་སངས་རྒྱས་ཀྱི་གསུང་རབ་དེ Based on Wisdom Intelligent རེད། བྱས་ཙང་ཁོ་ཤེས་རབ་དང་འབྲེལ་ནས་ཤེས་རབ་རྩ་བ་བྱས་ནས་གསུང་བཞག་པའི་ཆོས་ཡིན་ཙང། ཤེས་རབ་དང་འབྲེལ་བའི་གསུང་རབ་དེ་ལ་སློབ་སྦྱོང་ག་ཚོད་མང་ང་བྱས་ན། ཨ་ནི་ཤེས་རབ་ཡར་རྒྱས་འགྲོ་གི་འདུག་བ། དཔེར་ན་དེང་དུས་ཀྱི། དཔེར་ན་སྤུ་གུ་ཚོ་གིས་སློབ་ཚན་བདམས་ཡོང་དུས་འགའ་ཤས Biology། འགའ་ཤས། ཨ་ནི Science བདམས་གི་འདུག་བ། Science བདམས་མཁན་གྱི་སྤུ་གུ་དེ་ཚོ་རིག་པ་ཡང་འོ་ཙམ་ཡོད་རེད་ལ། སློབ་སྦྱོང་དེ་དེའི་སྒང་ལ་བྱས་ཙང་རིག་པ་དེ་ཞེ་པོ་ཅིག་ཡར་འཕེལ་གི་འདུག་བ་ཡར་རྒྱས་འགྲོ་གི་འདུག་བ། ག་རེ་ཟེར་ན་བྱེད་ཡས་ཀྱི་སློབ་སྦྱོང་དེ་རིག་པ་དཀྲུགས་ནས་བྱེད་ཡས་ཡིན་དུས་སོ་སོའི་རིག་པ་འཕེལ་གི་ཡོད་རེད་བ། དེ་ནང་བཞིན་སངས་རྒྱས་ཀྱི་གསུང་རབ་དེ་ཤེས་རབ་མཆོག་གི་བསྟན་པ་ཡིན་ཙང་ཁོའི་ནང་ལ་ཤེས་རབ་དཀྲུགས་ནས་རིག་པ་དཀྲུགས་ནས་བྱེད་ཡས་དེ་ཞེ་པོ་ཅིག་ཡོད་ཙང་དེ་ལ་སློབ་སྦྱོང་ག་ཚོད་མང་ང་བྱས་ན་དེ་རིག་པ་ཡག་པོ་ཆགས་ཀྱི་ཡོད་རེད་བ། དཔེར་ན་ཆ་བཞག་པ་ཡིན་ན་གོ་བདེ་པོ་བཤད་ན། སྟོན་པ་བཅོམ་ལྡན་འདས་ཀྱི་རྗེས་འཇུག་གཅིག་པ་ཡིན་ན་ཡང། སངས་རྒྱས་ཀྱི་གསུང་རབ་ལ་ཐོས་བསམ་མ་བྱས་པ་བྱས། ཞབས་བརྟན་རྐྱང་རྐྱང་བྱེད་མཁན་གྱི། སྟོན་པའི་རྗེས་འཇུག་དེ་དང། གདན་ས་གསུམ་དང་ས་སྐྱ་བཀའ་རྙིང་རིས་སུ་མ་ཆད་པའི་བཤད་གྲྭ་ཁག་ལ་སློབ་སྦྱོང་བྱས་ནས། ག་དུས་ཡིན་ནའི་རིག་པ་བེད་སྤྱོད་བཏང་ནས་ཡར་རྒྱས་བཏང་མཁན་གྱི། མཁན་པོ་དགེ་བཤེས་དེ་ཚོ། བསྡུར་དང། རྣམ་དཔྱོད་ཁོ་རང། དཔེ། གནམ་དང་ས་ཡི་ཁྱད་པར་འགྲོ་གི་འདུག་བ། དེ་ག་རེ་བྱས་རེད། སོ་སོའི་སློབ་སྦྱོང་བྱེད་ས་དེ། ཤེས་རབ་དང་འབྲེལ་བའི། ཤེས་ཡོན་ཅིག་ལ་སློབ་སྦྱོང་བྱས་ཙང། ཤེས་རབ་དེ་ནང་བཞིན་འཕེལ་དགོས། དེ་འདྲ་ཡིན་པ་ཡིན་ཙང། ངས་དེ་ག་རེ་ཞུ་འདོད་འདུག་ལབ་ན། སངས་རྒྱས་ཀྱི་ཆོས་དེ་ཤེས་རབ་མཆོག་གི་བསྟན་པ་ཡིན་པའི་ཆ་ནས་ཀྱང། རང་གིས་སངས་རྒྱས་ཀྱི་གསུང་རབ་ལ་ཐོས་བསམ་བྱས་ན། ཐོས་བྱུང་གི་ཤེས་རབ་བསམ་བྱུང་གི་ཤེས་རབ། སྒོམ་བྱུང་གི་ཤེས་རབ་དེ་ཚོ་གོང་ནས་གོང་དུ་ཡར་འཕེལ་གི་རེད། འདི་བྱུང་པ་ཡིན་ན། ང་ཚོ་སོ་སོ་འགྲོ་བ་མི་ལ་ཡོད་པའི་ཁྱད་ཆོས་གཉིས་ཀྱི་ནང་ནས་ཤེས་རབ་དེ་བེད་སྤྱོད་གཏང་ཐུབ་རེད། ང་ཚོ་མང་ཆེ་བ་གིས་དགོངས་པ་ཡག་པོ་བཞེས་ཨ། སོ་སོར་འགྲོ་བ་མི་གི་ལུས་ཡག་པོ་ཅིག་ཐོབ་ཡོད་རེད། སེམས་ཅིག་ཡོད་རེད་སེམས་དེ་སྒང་ལ་ཁྱད་ཆོས་སེམས་པ་བཟང་པོ་ཅིག་དང་ཤེས་རབ་ཡོད་རེད་དེ་མང་པོ་ཅིག་གིས་སེམས་པ་བཟང་པོ་དེ་ཡང་བེད་སྤྱོད་མ་བཏང། ཤེས་རབ་དེ་ཡང་བེད་སྤྱོད་མ་བཏང་ད་ག་སེ་ཉི་མ་གང་འགྲོ། བཟའ་བཏུང་ལོངས་སྤྱོད། མི་ཚེ་སྤི་ཐུ་ཡག་དེ་འདྲའི་ཅིག་སྒང་ལ་སྐྱེལ་བཞག་གི་འདུག་བ། ཕངས་པོ་ཞེ་པོ་རེད། བྱས་ཙང་དེ་འདྲའི་ཅིག་ལ་མ་སྐྱེལ་བ། སོ་སོ་ལ་ཡོད་པའི་ཡོན་ཏན་དེ་གོང་འཕེལ་བཏང་དགོས་རེད། དེའི་ཆ་ནས་ཡིན་ན་ཡང། སངས་རྒྱས་ཀྱི་གསུང་རབ་ལ་ཐོས་བསམ་བྱས་ན་ཁེ་ཕན་ཆེན་པོ་གཅིག་འདི་ཡོད་རེད། འོ་གཅིག་བྱས། དེ་འདྲ་ཡིན་ཙང་ད་ལྟ་དེ། ནང་ཆོས་ལ་སློབ་སྦྱོང་བྱས་པའི་ཕན་ཡོན་ཟེར་ཡ་གི་ནང་ལ། གནད་འགག་དེ་དང་འབྲེལ་ནས་བཤད་ཡ་བྱས། ཉམས་ལེན་བྱས་པའི་ཕན་ཡོན་ལ་ཡ་དེ་ལ། ད་དེང་སང་ནང་པའི་གི་གསུང་རབ་ནས་བྱུང་པའི་སྒོམ་འགའ་ཤས། ནང་ཆོས་ཁས་མ་ལེན་མཁན། ཧིན་དྷུ་ཡེ་ཤུ་ལ་སོགས་པ་དེ་འདྲ་མ་ཡིན་ན་ཡང་ཆོས་ཁས་མི་ལེན་མཁན་གྱི་སྤྱིར་བཏང་མི་གིས་བེད་སྤྱོད་བྱེད་ཡ་ད་ཡོང་གི་འདུག་དེའི་ཆ་ནས་སྐད་ཆ་བཤད་ན་སྤྱིར་བཏང་མི་ལ་ཕན་གི་རེད། ཡིན་ན་ཡང་ད་ཉམས་ལེན་གཙོ་བོ། ནང་པ་སངས་རྒྱས་པའི་ཆོས་རང་གི་ཐར་པ་དང་ཐམས་ཅད་མཁྱེན་པར་འགྲོ་ཡ་གི་ཉམས་ལེན་གཙོ་བོ་དེ། ཨ་ནི་སངས་རྒྱས་ཀྱི་གསུང་རབ་ལ་ཡོད་བསྡད་པ་དེ་ང་ཚོས་སློབ་སྦྱོང་བྱས་ན་སོ་སོ། ཨ་ནི་དཔེ། ཉམས་ལེན་པ་ཅིག་ཆགས་ཀྱི་རེད་བ། སོ་སོ་དངོས་གནས་ནང་པའི་ཆོས་ཀྱི་སྒོམ་ཉམས་ལེན་བྱེད་མཁན་ཅིག་ཆགས་ཀྱི་རེད་དེ་ཡིན་དུས་ཕན་ཡོན་གཉིས་པ་དེ་འདི་བྱས། ཁྱད་པར་དུ་ཡང་དེང་རབས་ཀྱི་སྤྱི་ཚོགས་སུ་ཡང་དམིགས་བསལ་གྱི་ཕན་ཡོན་ཡོད་ཟེར་ཡ་འདི། ད་འདི་ཁྱེད་རང་ཚོ་ཐུགས་སྣང་ཅིག་གནང། གཞན་དག་གང་ཡང་མི་འདུག་སྟེ། ཨ། སྤྱིར་བཏང་ང་རང་ཚོ། ཨ་མེ་རི་ཀ་དང་ཡུ་རོབ་དང། འདི་ཚོའི་ནང་ལ། དེང་རབས་ཀྱི་ཚན་རིག་འདི་ཞེ་པོ་ཅིག་དར་བ་རེད Modern Education Modern Science དེ་ཚོ། དེ་ཡག་པོ་ཞེ་དྲག་རེད། ཡིན་ན་ཡང་དེའི་ཤུགས་རྐྱེན་གཅིག་གི་འོག་ནས། ཕྱི་རྒྱལ་སྡེ་བ་ལ་ག་རེ་འདུག་ལབ་ན། གསར་གཏོད་ལ་ཡང་ཞེ་པོ་ཅིག་དགའ་པོ་འདུག་འདི་ཡང་ཡག་པོ་ཞེ་དྲག་རེད། ཡིན་ན་ཡང་གསར་གཏོད་ལ་དགའ་གསར་གཏོད་ལ་དགའ་བ་བྱེད་པ་དང་མཉམ་དུ། གནའ་སྔ་མོ་གི་གཅིག་གཅིག་ཅིག་རེད་ལབ་ན་མཐོང་ཆུང་བཏང་ཡས་ཅིག་འདུག་འོ་དེ་ནོར་རེད་ད། གནའ་སྔ་མོའི་གི། རིག་གནའ་སྔ་མོའི་གི། ཨ་ནི་ཅིག་ཤེས་བྱ་གི་ནང་ལ། ལེགས་ཆ་ཉེས་ཆ་གཉིས་ཡོད་རེད། ཉེས་པའི་ཆ་དེ་ཚོ་སྐྱོན་གྱི་ཆ་དེ་ཚོ། དངོས་གནས་དྲང་གནས་གཡུགས་བཞག་པ་ཡིན་ན་ཡག་ཤོས་རེད། ཡིན་ན་ཡང། ལེགས་ཆ་དེ་ཚོ་མུ་མཐུད་ནས་ཉར་ནས་ཡར་རྒྱས་གཏོང་དགོས་ཡ་གལ་ཆེན་པོ་རེད། དེ་འདྲ་ཡིན་ཙང་ངས་ས་བཅད་གསུམ་པ་བཞག་དགོས་རྒྱུ་མཚན་ག་རེ་ལབ་ན། འོ་དེ། གཅིག་ཕྱོགས་གཅིག་ནས་རྒྱ་ནག་ནང་ལ་དམར་ཤོག་དར་བའི་རྐྱེན་བྱས་ནས། བོད་ནང་ལ་ཡིན་ན་ཡང་འདྲ། ཧི་མ་ལ་ཡ་རི་རྒྱུད་ནང་ལ། སངས་རྒྱས་ཀྱི་ཆོས་ཟེར་དུས་གནའ་སྔ་མོ་རྙིང་པ། མི་རྙིང་པའི་སྐབས་ཀྱི། དུས་ཚོད་རྙིང་པའི་སྐབས་ཀྱི་ཆོས་རེད། དེ་དེང་སང། གསར་གཏོད་འགྲོ་བའི་ཁ་ཐུག་ལ། Modern World Modern Time། Modern Day ལ་དགོས་ཡ་ཡོད་མ་རེད། ད་དེང་སང་དེ་དགོས་ཡ་ཡོད་མ་རེད། འདིའི་བསམ་བློ་གཅིག་སླེབས་ཀྱི་འདུག་བ། ད་ཡང། ཕྱི་རྒྱལ་གྲོང་ཁྱེར་མང་པོ་གཅིག་ཡུ་རོབ་དང་ཨ་མེ་རི་ཀ། Western། གྲོང་ཁྱེར་མང་པོ་གཅིག་གིས་ཡང། དེང་ཨན་ཚན་རིག་དང་དེ་འབྲེལ་གྱི་འཕྲུལ་ཆས་དངོས་པོ་ཡར་རྒྱས་མང་པོ་མཐོང་ཡོང་དུས། ཨ་ནི། ཡང་དེ་འདྲའི་ཡི་གེ་འབའ་སངས་རྒྱས་ཀྱི་ཆོས་ཟེར་ཡ་དེ་ད། ཨ་ནི་སྒྲུང་བཤད་པ་ནང་བཞིན་རེད་ཡོང་ཡ་མེད་འགྱོ་རེད། དེ་འདྲས་གཅིག་བྱས་ནས་ད་ལྟ་ད་ལྟ་ཕན་ཐོགས་ཡོད་པ་དེ་བྱེད་དགོས་རེད། འོ་དེ་འདྲས་བྱས་ནས་ཡང་ལྟ་བ་གཅིག་འཁྱེར་ནས་འགྲོ་བ། དེ་འདྲས་དེ་འདྲས་ཐོག་ནས་ང་ཚོའི། སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དེ། དེ་ཡི་དང། ཕན་ཡོན་དང་དེ་ཡི་དང་གནད་འགག་དེ། ཨ་ནི་ག་ལེ་ག་ལེ་ང་ཚོ་སྤྱི་ཚོགས་ནང་ལ་ཉམས་འགྲོ་ཡ། ལྷག་པར་དུ་གཞོན་སྐྱེས་ཀྱི་ནང་ལ་ཉམས་འགྲོ་ཡ་ཉེན་ཁ་ཆེན་པོ་ཡོད་རེད། བྱས་ཙང་ད་ངས་ག་རེ་ཟེར་དགོས་ཟེར་ན་འདི། ཁྱད་པར་དུ་ཡང་དེང་རབས་ཀྱི་སྤྱི་ཚོགས་སུ་ཡང་དམིགས་བསལ་གྱི་ཕན་ཡོན་ཡོད་ཟེར་ཡ་འདི་གི། སངས་རྒྱས་ཀྱི་ཆོས་དེ། གནའ་སྔ་མོ་དུས་ཚོད་རྙིང་པའི་སྐབས་ལ། འདས་པའི་དུས་ཚོད་རྙིང་པའི་སྐབས་ལ། ཕན་ཐོགས་ཡོད་པའི་གི། ལེགས་བཤད་ཡིན་པར་མ་ཟད། དེང་སང། ཕྱི་དངོས་པོ་ཡར་རྒྱས་ག་ཚོད་འགྲོ་བའི་སྐབས་ལ་ཡིན་ན་ཡང་དེ་ཕན་ཐོགས་ཡོད་པ་ཅིག་རེད། འདི་ངས་ཞུས་བསྡད་གི་ཡོད། འདི་ག་འདྲ་ཟེར་ནས་རེད་ལབ་ན། ངས་གསལ་པོ་ཞུ་ན། སངས་རྒྱས་ཀྱི་ཆོས་ལབ་ཡ་དེ། དུས་རབས་ག་ཚོད་རེད་གནའ་སྔ་མོའི་སྤྱི་ཚོགས་རྙིང་པའི་སྐབས་ཀྱི་ལོ་ཉིས་སྟོང་ལྔ་བརྒྱའི་གོང་གི། ཅ་ལག་འདྲ་བོ་ཅིག་དང་དེའི་གི་ཁང་པ་འདྲ་བོ་ཅིག་ཡིན་པ་ཡིན་ན། ད་འདི་ལྟར་ད་ལྟ་དགོས་མཁོ་མི་འདུག་ལབ་ཆོག་རེད། རེད་བ། རེད་བ། བྱས་ཙང། གནའ་སྔ་མོའི་གི་སྤྱི་ཚོགས་ནང་ལ་སངས་རྒྱས་ཀྱི་ཆོས་ཟེར་ཡ་འདི། གནའ་སྔ་མོ་གི་འགྲོ་བ་མི་ཡི་སེམས་ཁམས་ནང་ལ་དགོས་མཁན་ཆགས་ཡོད་རེད། གནའ་སྔ་མོ་གི་འགྲོ་བ་མིའི་སེམས་ལ་སངས་རྒྱས་ཀྱི་ཆོས་དེ་དགོས་ཡས་ཀྱི་རྒྱུ་མཚན་ག་རེ་ལབ་ན་གནའ་སྔ་མོ་གི་འགྲོ་བ་མི་ཁོ་རང་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་རེད། བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་ཡིན་ཙང་སྡུག་བསྔལ་མེད་པ་བཟོ་ཡ་དང་བདེ་སྐྱིད་སྒྲུབ་པའི་ཐབས་ཅིག་དགོས་ཀྱི་ཡོད་རེད་དེའི་ཐབས་དེ་བཙལ་ཡོང་དུས་སངས་རྒྱས་ཀྱི་ཆོས་ཨ་ནི་མཐོང་ནས་དེ་བདག་པོ་རྒྱབ་པ་རེད། ད་ལྟ་དུས་རབས་ཉི་ཤུ་རྩ་གཅིག་ལ་སླེབས་ཡོད་ན་ཡང། ཡིན་ནའང་དུས་ཚོད་དེ་ལ། ང་ཚོ། གནའ་སྔ་མོ་སེམས་ཡོད་མཁན་ད་ལྟ་སེམས་མེད་མཁན་ཆགས་ཡོད་མ་རེད། ད་ལྟ་ཡང་ང་ཚོ་ལ་སེམས་ཡོད་རེད། ད་སེམས་དེ་ཡོད་དུས། བསམ་བློ་མང་པོ་བཏང་ཡོད་རེད། བདེ་བ་འདོད་པ་སྡུག་བསྔལ་མི་འདོད་པའི་བསམ་བློ་དེ་ད་ལྟ་ཡང་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང། སངས་རྒྱས་ཀྱི་ཆོས་དེ། ཇི་སྲིད་འགྲོ་བ་རིགས་དྲུག་གི་སེམས་ཅན། སེམས་ཡོད་པ། བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་དེ་སྲིད་དུ། སངས་རྒྱས་ཀྱི་ཆོས་དེ་ཡང་དགོས་མཁོ་ཡོད་པ་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་ཙང། མིའི་སྤྱི་ཚོགས་འདི་མུ་མཐུད་ནས་གནས་གི་ཡོད་རེད། མིའི་སེམས་ཁམས་མུ་མཐུད་ནས་གནས་གི་ཡོད་རེད། བདེ་བ་འདོད་པ་སྡུག་བསྔལ་མི་འདོད་པའི་བསམ་བློ་མུ་མཐུད་ནས་གནས་གི་ཡོད་རེད། དེ་གནས་པ་དེ་སྲིད་དུ། ཨ་ནི་བདེ་སྐྱིད་སྒྲུབ་པའི་ཐབས་སྡུག་བསྔལ་སེལ་བའི་ཐབས་སངས་རྒྱས་ཀྱི་ཆོས་འདི་དགོས་ངེས་ཅན་ཆགས་ཀྱི་ཡོད་རེད། རྒྱུ་མཚན་འདི་ལ་བརྟེན་ནས་གཅིག་བྱས། གཉིས་པ་དེ་ག་རེ་རེད་ལབ་པ་ཡིན་ན། ད། སྤྱིར་བཏང་དུས་རྣམས་མི་འགྱུར་མི་རྣམས་འགྱུར་བ་ཡིན་ལབ་པ་རེད་ད། ཡིན་ནའི་མི་འགྱུར་ཆ་མི་འགྱུར་ལབ་དུས། མི་དེ་ཚོ་སྔ་མ་མི་ཡིན་པ་བྱས་གཞུག་གུ་མི་མ་ཡིན་པ་ཆགས་པ་ད་མ་རེད། མིའི་བསམ་བློ་འགྱུར་བ་འགྲོ་གོ་རེད། ད་མི་བསམ་བློ་འགྱུར་བ་ག་རེ་འགྲོ་གོ་རེད་ལབ་དུས། ཉོན་མོངས་དེ་ཚོ་གནའ་སྔ་མོ་འདོད་ཆགས་སྐྱེ་གི་ཡོད་ན་ཡང་དུས་ཕྱིས་སུ་འདོད་ཆགས་སྐྱེ་ཡག་གི་རྐྱེན་མང་དུ་སོང་ནས་འདོད་ཆགས་ཤུགས་ཆེ་རུ་ཆེ་རུ་འགྲོ་གོ་རེད། གནའ་སྔ་མོ་ཞེ་སྡང་སྐྱེ་གི་ཡོད་ན་ཡང་དུས་ཕྱིས་སུ་ཞེ་སྡང་སྐྱེ་ཡག་དེ་ཨ་ནི་རྐྱེན་མང་པོ་འཕྲད་ནས་ཞེ་སྡང་ཆུ་ཆུ་ཆུ་ཆེ་ཆེ་ཆེ་རུ་འགྲོ་གོ་རེད། གང་ལྟར་སྙིགས་མ་ལྔ་བདོ་བའི་དུས་ལ་ཡོང་དུས་ཉོན་མོངས་སྙིགས་མ། ཉོན་མོངས་པའི་ཤུགས་དྲག་རུ་དྲག་རུ་འགྲོ། དེ་འདྲའི་ཅིག་གིས། གང་ལྟར་བསམ་བློའི་ནང་ལ། ངས་ག་རེ་ཞུ་འདོད་འདུག་ལབ་ན། སེམས་ཀྱི་ནང་ལ་བདེ་སྐྱིད་ཅིག་དགོས་ཀྱི་ཡོད་རེད་དེ། སེམས་ཀྱི་ནང་ལ་བདེ་སྐྱིད་དཀྲུག་མཁན་དེ། སེམས་ཀྱི་ནང་ལ་ཡོད་པའི་ཆགས་སྡང་ཉོན་མོངས་རེད། གནའ་སྔ་མོའི་དུས་ཚོད་ལ་ཆགས་སྡང་ཉོན་མོངས་ད་ལྟ་ནང་བཞིན་གྱི་རགས་པ་མེད་ན་ཡང་སེམས་ཀྱི་བདེ་སྐྱིད་དཀྲུགས་ནས་དཀའ་ངལ་འཕྲད་ཡོད་ན། ད་དུས་སྙིགས་མ་ཡང་སྙིགས་མ་འགྲོ་དུས་ཆགས་སྡང་རགས་རུ་འགྲོ་བ། ག་ཚོད་ཀྱིས་ཆགས་སྡང་ཤུགས་ཆེ་རུ་འགྲོ་བའི་ཚོད་ཀྱིས་སེམས་ཀྱི་བདེ་སྐྱིད་དཀྲུག་མཁན་དེ་ཨ་ནི་ཤུགས་ཆེ་བ་ཡོད། དེ་འདྲའི་གི་རྐྱེན་པས་ངས་ཨ་ནི་ད་ག་རེ་ཞུ་གི་ཡོད་ལབ་ན། སངས་རྒྱས་ཀྱི་ཆོས་དེ། གནའ་སྔ་མོའི་དུས་ཚོད་ལས་ཀྱང་ད་ལྟའི་དུས་ཚོད་སྙིགས་མ་ལྔ་བདོ་བ། ཉོན་མོངས་ཧ་ཅང་གི་ཤུགས་ཆེན་པོ། དྲག་པོ་ཡོང་བ་དེ་འདྲའི་གི་སྐབས་ལ་ཨ་ནི་དགོས་མཁོ་ཆེ་བ་ཡོད་རེད། ད་ད་དུང་དེའི་སྒང་ལ་ཇི་ཙམ་གྱི་རྣམ་རྟོག་མང་དུ་སོང་བའི་ཚོད་ལ་སངས་རྒྱས་ཀྱི་ཆོས་དེ་ཙམ་གྱི་དགོས་མཁོ་ཡོད་རེད། མི་རྣམས་ལ། རྣམ་རྟོག་གི་དབང་གིས་ལུས་སེམས་ལ་དཔེ་ལུས་སེམས་འཁྲུག་ཆེ། ཨ་ནི་དེ་འདྲའི་གི་སྐབས་ལ་སངས་རྒྱས་ཀྱི་ཆོས་དེ་དགོས་མཁོ་ཆེ་བ་ཡོད། ལྷག་པར་དུ། རྐྱེན་ངན་རུ་འཛིངས་པའི་སྐབས་ལ་སངས་རྒྱས་ཀྱི་ཆོས་དེ་ཨ་ནི་དགོས་མཁོ་ཆེ་བ་ཡོད། ཨོ་ད་འདི་ཚོ་འབྲེལ་ཏེ་ངས་འདིར་མར་འགྲེལ་བཤད་ཞིབ་ཕྲ་ཞུས་ཡོད་བ་ད་འདི་ངས་རོབ་ཙམ་མར་ཀློག་ན་དེ་གཟི་ཨ། དྲི་བ། དང་པོ་ནང་ཆོས་ལ་སློབ་སྦྱོང་བྱས་པའི་ཕན་ཡོན་གང་ཡོད་དམ། ལན། མདོ་ལས། ཐོས་པས་ཆོས་རྣམས་ཤེས་པར་འགྱུར་ཞེས་གསུངས་པ་ལྟར། དཔེར་ན་དེང་རབས་ཀྱི་ཤེས་ཡོན་ལ་སློབ་སྦྱོང་བྱས་པའི་ཕན་ཡོན་དང་མ་བྱས་པའི་ཉེས་དམིགས་གཉིས་ཡོད་པ་དང། དེ་ལ་རྨང་གཞིའི་སློབ་སྦྱོང་ནས། ཨ་ནི་ཌོག་ཊོར་གཙུག་ལག་སློབ་དཔོན་ནམ་མཁས་པ་སོགས་བར་ཡོད་པ་དང། དེ་ལྟར་བྱས་ནས་འཛམ་གླིང་ནང་མཁས་པར་གྱུར་ཏེ་འཛམ་གླིང་གི་མཁས་པའི་སྡིངས་ཆར་སླེབས་ཀྱི་ཡོད་པ་ནང་བཞིན། ནང་ཆོས་ལ་ཡང་དེ་ལྟར་རྨང་གཞི་སློབ་སྦྱོང་ནས་ཌོག་ཊོར་བར་ཡོད་ལ་དེ་ལ་བརྟེན་ནས་འཛམ་གླིང་མཁས་པའི་སྡིངས་ཆའི་བར་སླེབས་ཐུབ་པ་ཡིན། གཞན་ཡང། ནང་པའི་ཚན་རིག་དང། ནང་པའི་ལྟ་གྲུབ་དང། ནང་པའི་སྒོམ་ཉམས་ལེན་སོགས་རེ་རེ་ནས་བཤད་ན་ད། ཞིབ་པོ་ཅིག་འདུག་པ། ནང་པའི་ཚན་རིག་ལ་སློབ་སྦྱོང་བྱས་ན་ཚན་རིག་ཤེས་པའི་ཕན་ཡོན། ནང་པའི་ལྟ་གྲུབ་ལ་སློབ་སྦྱོང་བྱས་ན་ལྟ་གྲུབ་ཤེས་པའི་ཕན་ཡོན། ནང་པའི་སྒོམ་ཉམས་ལེན་ལ་སློབ་སྦྱོང་བྱས་ན་སྒོམ་ཉམས་ལེན་ཤེས་པའི་ཕན་ཡོན། ད་འདི་དངོས་གནས་དྲང་གནས། ཅིག་གི། ད་ལྟ་ང་རང་ཚོ་སྤྱི་ཚོགས་ནང་ལ་ཡིན་ན་ཡང། དཔེར་ན། དཔེ་མཚོན་གཅིག་ཞུས་པ་ཡིན་ན། ནང་པའི་གི་ཤེས་ཡོན་ལ་སློབ་སྦྱོང་བྱས་ནས་ནང་པའི་ཤེས་ཡོན་ཤེས་པའི་ཕན་ཡོན་འདྲ་པོ་དེ། ད་བས་ནང་ཆོས་ལ་སློབ་སྦྱོང་བྱས་ནས BA། MA། Doctor། དེ་ནང་བཞིན་གྱི་དགེ་བཤེས་མཁན་པོ་ཐོན་པ་དེ་འདྲ་མང་པོ་ཅིག་གི་ཨ་ནི་གཅིག་གི་ཤེས་ཚད་དང་དེ་ཚོའི་གི་པའི་རྣམ་དཔྱོད་དེ་ཚོ་གིས་དེ་ལ་བརྟེན་ནས་ར་འཕྲོད་ཀྱི་འདུག་བ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡིན་ན་ཡང། ངས་ཆུང་དུས་ཨ་ནི་པའི་སློབ་སྦྱོང་ནང་པའི་གསུང་རབ་ལ་སློབ་སྦྱོང་བྱས་མེད་ན་ད་ལྟ་ནང་བཞིན་གྱི་ཨ་ནེ་པའི་གཅིག་ནཱ་ལེནྡྲའི་གྱི་མཁས་པའི་ཞི་གཞུང་འདི་ཚོ་མི་ལ་ཡང་ངོ་སྤྲོད་བྱེད་ཡ་འདི་ཚོ་ཁག་པོ་ཞེ་དྲག་རེད་བཀའ་གནང་གི་ཡོད་རེད་བ། ད་འདི་ནང་བཞིན་གྱི་ཆོས་བརྒྱུད་བཞི་ཀ་ནང་ལ་ཡ་མཁས་པ་མང་པོ་དེ་འདྲ་འདུག་བ། ད་འདི་ནང་བཞིན་གྱི་ནང་པའི་ལྟ་གྲུབ་ནང་པའི་ལྟ་གྲུབ་ཀྱི་ཐོག་ལ་ཆ་བཞག་ན་ད་དེང་སང་འཛམ་བུ་གླིང་འདི་ནང་ལ། ལྟ་བ་རྟེན་འབྱུང་གི་ལྟ་བ་ཟེར་ལབ་པ་ཡིན་ན། ནང་ཆོས་ཁས་མི་ལེན་མཁན་གྱི་ཚན་རིག་པ་འདི་ཚོའི་ཡིད་དབང་འཕྲོག་བསྡད་ཡ་ཅིག་ཆགས་ཀྱི་ཡོད་རེད། གནའ་སྔ་མོ་ཨ་ནེ་པའི་གཅིག་གིས་ལོ་ཉིས་སྟོང་ལྔ་བརྒྱའི་གོང་ལ་བཅོམ་ལྡན་འདས་ཀྱིས་གསུངས་ཟིན་པའི་ལྟ་གྲུབ་དེ་ད་ལྟ་ལོ་ཉིས་སྟོང་ལྔ་བརྒྱ་གི་རྗེས་སུ་གཞི་ནས་མཁས་པ་རྣམས་ཀྱི་རྣམ་དཔྱོད་ཀྱི་ནང་ལ་ལྟ་གྲུབ་དེ་ངོས་འཛིན་སླེབས་ཡག་བོ་དེ་འདྲས་བྱུང་ཡོད་རེད། ད་འདི་ཚོ་མ་ཞིབ་ཞིབ་ཕྲ་བྱས་བཤད་པ་ཡིན་ན་མང་པོ་ཡོད་རེད་བ་འོ་འདི་ཚོ་ཞུ་མི་དགོས་པ་བྱས། གང་ལྟར་ཀྱི་ལྟ་གྲུབ་ཀྱི་རྣམ་གཞག་ལ་དེ་འདྲས་སྦྱངས་པའི་ཕན་ཡོན། ད་སྒོམ་ཉམས་ལེན་ལ་ནི་ད་ཞུ་མི་དགོས་པ་རེད། བདག་ཅག་གི་སྟོན་པ་ནས་ཉེ་བར་བཟུང་སྟེ་དྲིན་ཅན་རྩ་བའི་བླ་མ་སྐྱབས་མགོན་ཡེ་ཤེས་ནོར་བུའི་བར། ཁོ་རང་ཚོ་གི་སྒོམ་ཉམས་ལེན་ཤེས་པ་ལ་བརྟེན་ནས་ཕན་ཐོགས་ག་རེ་བྱུང་འདུག་ཅིག་གཟིགས་པ་ཡིན་ན། ད་ངོ་མཚར་སྐྱེ་འོས་པ་ཅིག་རེད་བ། ཆོས་བརྒྱུད་བཞི་སོ་སོ་སོ་སོའི་གི་ཨ་ནེ་བས། ཨ་ནེ་བས་གྲུབ་ཆེན་དེ་ཚོ་གི་སྒོམ་ཉམས་ལེན་ཤེས་པའི་ཐོག་ནས་ཕན་ཐོགས་ག་རེ་བྱུང་འདུག་གཟིགས་པ་ཡིན་ན་བསམ་གྱིས་མི་ཁྱབ་པ་འདུག་བ་ཨོ་ད་དེ་རེད། ད་དྲི་བ། གཉིས་པ་ཉམས་ལེན་དང་འབྲེལ་བའི་ཕན་ཐོགས་གང་ཡོད་དམ་ལན། དང་པོ་རང་ཉིད་མི་ཚེ་སྐྱེལ་བའི་ཚེ། ལུས་སེམས་ཁ་བྲལ་ནས་མི་ཚེ་སྐྱེལ་ཐབས་མེད། སེམས་དང་བྲལ་ཐབས་མེད་ཐོག་སེམས་དང་ལྡན་པའི་སྒོ་ནས་མི་ཚེ་སྐྱེལ་དགོས། དེ་ཡང་སེམས་ཀྱིས་བསམ་བློ་གཏོང་གིན་མི་ཚེ་སྐྱེལ་དགོས། དེའི་ཚེ་བསམ་བློ་བཟང་པོ་ཞིག་གམ། ངན་པ་ཞིག་གིས་རིམ་བཞིན་མི་ཚེ་བཟང་ངན་དུ་འགྱུར་བས་བསམ་བློ་བཟང་པོ་དགོས། དེ་ལ་བསམ་བློ་བཟང་པོ་དེ་ཡང་བསམ་བློ་བཟང་པོ་གཏོང་སྟངས་ཤེས་དགོས་པས། བསམ་བློ་བཟང་པོ་གཏོང་ཚུལ་ཀུན། ཆོས་ནས་གསུངས་ཡོད་པས་དེ་ཤེས་ནས་ཉམས་སུ་ལེན་ཏེ། རང་གི་བསམ་བློ་བཟང་པོར་འགྱུར་བར་བྱེད་དགོས་པས། ཆོས་ལ་ཐོས་བསམ་ཉམས་ལེན་བྱས་ན་བསམ་བློ་བཟང་པོར་འགྱུར་བར་ཕན་ཐོགས་ཡོད། ད་ང་ཚོས་དགོངས་པ་ཅིག་བཞེས་པ་ཡིན་ན། ནང་པ་སངས་རྒྱས་པའི་ཆོས་ལ་སྒོམ་ཉམས་ལེན་བྱས་ན་ཕན་ཐོགས་ག་རེ་ཡོད་རེད་ལབ་ན་ཨ་ལས་དང་པོ། ཐར་པ་དང་ཐམས་ཅད་མཁྱེན་པ་ཟེར་ཡ་འདི་ཨ་ལས་ཕར་བཞག། མི་ཚེ་ད་ག་རང་ལ་ཡིན་ན་ཡང་ནང་པ་སངས་རྒྱས་པའི་ཆོས་ཁོ་རང་ཉམས་ལེན་བྱེད་ཡོང་དུས། མི་ཡ་རབས་སྤྱོད་བཟང་དང་ལྡན་པ་གཅིག་ཆགས་ཀྱི་འདུག་བ། དཔེར་ན་ཆ་བཞག་ན། རྒྱལ་བ་རིན་པོ་ཆེ་འདྲ་བོ་ཆ་བཞག་ན་ཡ་རབས་སྤྱོད་བཟང་དང་ལྡན་པ་ཆགས་ཡ་དེ། ནང་པ་སངས་རྒྱས་པའི་གི་ཆོས་དང་འབྲེལ་ནས་ཡ་རབས་སྤྱོད་བཟང་ཉམས་ལེན་གནང་ནས་ཕེབས་ཆགས་པ་རེད་པས། ནང་ཆོས་དང་མ་འབྲེལ་བའི་ཡ་རབས་སྤྱོད་བཟང་ཉམས་ལེན་གནང་ནས་ཕེབས་རེད་པས་ལབ་ན། ནང་ཆོས་དང་འབྲེལ་ནས་རེད་པ། ལྷག་པར་དུ། ད་བྱང་ཆུབ་སེམས་སྒོམ་ནས་ཧ་ལས་པ་ཅིག་ད་ཆགས་པ་རེད་པ། ང་ཚོ་བོད་པའི་སྤྱི་ཚོགས་ནང་ལ། སྤྱི་ཚོགས་ཁོ་རང་ནང་ལ། གཅིག་སྡེ་བ་འབུ་འདྲ་བོ་འདི་འདྲའི་དཀའ་ངལ་འཕྲད་ཡོང་དུས་སྙིང་རྗེ་ཟེར། མདུན་ལ་ཡར་གོམ་པ་རྒྱག་འགྲོ་དུས་འབུ་རྐང་པའི་འོག་ལ་ཤོར་གྲབས་བྱེད་དུས་ལམ་སང་འབུ་དེ་ཟིན་ནས་ས་ཆ་ཡག་པོ་ཅིག་ལ་བཞག་ཡོད་རེད་པ་དེ་འདྲའི། བྱམས་པ་དང་སྙིང་རྗེ་དང་དེ་འདྲས་ཀྱི་སྤྱོད་པ་བཟང་པོ་ཅིག་འདུག་ཨ། འོ་དེ་ག་འདྲས་བྱུང་རེད། ནང་པ་སངས་རྒྱས་པའི་ཆོས་དེ་བོད་པའི་སྤྱི་ཚོགས་ནང་ལ་དཔེ་དར་རྒྱས་ཞེ་དྲག་གིས་དར་ཁྱབ་བྱུང། དེའི་དཔེ་ལམ་སྟོན་དང་སློབ་གསོ་དེ་བོད་མི་གི་སེམས་ཁམས་ནང་ལ་ཞུགས་པ་ལ་བརྟེན་ནས་བྱུང་བ་རེད་པ། བྱས་ཙང་དེ་འདྲས་ཡིན་པ་ཡིན་དུས་ཨ་ལས་དང་པོ་ཕན་ཐོགས་གཅིག་དེ་ཡོད་རེད། ད་ནང་པ་སངས་རྒྱས་པའི་ཆོས་ལ་སྒོམ་ཉམས་ལེན་བྱས་པ་ཡིན་ན་ཕན་ཐོགས་གཉིས་པ་ག་རེ་རེད་ལབ་ན། ཡ་རབས་སྤྱོད་བཟང་མ་ཡིན་པ། ཚེ་འདི་ལ་ཡིན་ན་ཡང་དཀོན་མཆོག་གསུམ་གྱི་སྐྱབས་འོག་ཏུ་ཆུད་པའི་སྒོ་ནས་སྟོན་པའི་རྗེས་འཇུག་རྣལ་མ་ཆགས་ཡ། ཆོས་པ་ཆོས་པ་ཡག་པོ་ཅིག་ཆགས་ཡ། སྐྱེ་བ་ཕྱི་མ་ཕན་ཆད་ལ་ཡིན་ན་ཡང་ཨ་ནེ་ཅིག་ངན་སོང་གི་སྡུག་བསྔལ་ལས་ཐར་ནས་བདེ་འགྲོ་ལྷ་མིའི་གོ་འཕང་ཐོབ་པ་སོགས་ཀྱི་ཕན་ཐོགས། དེ་ནས་ག་ལེ་ག་ལེ་འཁོར་བའི་སྡུག་བསྔལ་ལས་བྲལ་ནས་ཐར་པ་ཐོབ་ཡ་གི་ཕན་ཐོགས། གང་ལྟར་དེ་འདྲའི་ཡང་ཡོད་རེད་ད་དེ་དེའི་འོག་ཏུ་འདུག་བ། ཡང་དེའི་ཐོག་དམ་པའི་ལྷ་ཆོས་ཀྱི། བསླབ་བྱ་སོགས་ཀྱི་ཉམས་ལེན་ལ་བརྟེན་ནས་ཕན་ཐོགས་ཡོད་དཔེར་ན། རང་ལ་ལྟ་བ་རྟེན་འབྱུང་གི་ལྟ་བ་དང་སྤྱོད་པ་འཚེ་བ་མེད་པ་གཉིས་ཀྱི་ཉམས་ལེན་ཡོད་ན། རང་ལ་ཕྲུ་གུ་སོགས་གཞན་དང་མཉམ། དཀའ་ངལ་འཕྲད་སྐབས། བསམ་བློར་བློ་སྟོབས་ལྡན་ཞིང་གུ་ཡངས་པ། ལྷིང་པོར་གནས་ཤིང་རྟོག་དཔྱོད་ལ་མཁས་པ། རྟེན་འབྱུང་གི་ལྟ་བའི་སྒོ་ནས་དཀའ་ངལ་གྱི་རྒྱུ་རྐྱེན་སུ་ཞིབ་པར་དཔྱད་དེ། དཀའ་ངལ་དེ་རང་ལས་བྱུང་ན་གཞན་ལ་དགོངས་སེལ་དང། གཞན་ལས་བྱུང་ཡོད་ན་གཞན་དེ་མི་རང་ཡིན་དུས་སྐད་ཆ་བཤད་ན་གོ་བས། གཞན་དེ་ཞི་བདེར་གནས་པའི་སྐབས་ཤིག་ལ་གནོད་ལན་ཕན་པས་འཇལ་ཏེ། འགྲེལ་བཤད་ཀྱིས་བདེན་པ་ར་སྤྲད་ནས་ཞི་བདེ་དང་མཐུན་འབྲེལ་དུ་གནས་ཐུབ་པ་སོགས་ཀྱི་ཕན་ཐོགས་ཆེ། དེ་ལྟ་བུའི་ཐབས་ཚུལ་ལ་བརྟེན་ནས་ཁྱིམ་གྱི་དཀའ་ངལ་ནས་འཛམ་གླིང་གི་དཀའ་ངལ་ཀུན་ཞི་བའི་སྒོ་ནས་སེལ་ཐུབ་པ་ཡིན། གསུམ་པ། ཡང་ང་རང་ཚོའི་མི་ཚེའི་ནང་རྐྱེན་ངན་པ་སྣ་ཚོགས་པ། འཕྲད་སྲིད་པས་དེའི་སྐབས་གདོང་ལེན་བྱེད་ཐབས་ཤེས་དགོས། དཔེར་ན། ལུས་ལ་ནད་སྣ་ཚོགས་པ་དང་སེམས་ལ་དཀའ་ངལ་སྣ་ཚོགས་པ་དང་དེ་བཞིན་རྒས་པ་དང་ཤི་བ་སོགས་འབྱུང་བས་དེའི་སྐབས་ཀྱི་ལུས་སེམས་ཀྱི་སྡུག་བསྔལ་སེལ་ཐབས་དང། དེ་ཡང་གཙོ་བོ་སེམས་ཀྱི་དཀའ་ངལ་སེལ་ཐབས་ཀུན། ནང་པའི་ཆོས་སྤྱི་དང་ཁྱད་པར་བློ་སྦྱོང་གི་ཉམས་ལེན་ནས་གསུངས་ཡོད་ལ། བློ་སྦྱོང་ཟེར་དེ། Mind Training། ཟེར་དེ་རེད། བསམ་བློ་ཁོ་རང་ལ་ཡར་སྦྱོང་བརྡར་བྱེད་སྟངས། གསུངས་པ་ལྟར་ལག་ཏུ་ལེན་པས་ཕན་ངེས་པ་ཡོད། བཞི་པ། ཡང་གལ་ཏེ་རང་ཤི་བའི་རྗེས་ངན་སོང་གི་སྡུག་བསྔལ་དང། འཁོར་བའི་སྡུག་བསྔལ་མྱོང་བར་འགྱུར་བ་ལས་ཐར་ཏེ། ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་ཐབས་ཀྱང་ནང་ཆོས་ནས་གསུངས་ཡོད་པས་དེ་ལྟར་ཉམས་ལེན་ཐུབ་ན་དཀའ་ངལ་རྣམས་སེལ་ཐུབ། ལྔ་པ། དེ་ལྟར་ནང་ཆོས་ནས་གསུངས་པ་ལྟར་གྱི་ཐབས་ལམ། ཆོས་ཀྱི་སྨན་རྣམས་བེད་སྤྱོད་བྱས་ཏེ། རང་གིས་རང་ཉིད་སྐྱོབ་དགོས་ཞེས། སྟོན་པས་གསུངས་པ་ལྟར་སྐྱོབ་ཐུབ་པའམ་སྐྱོབ་ཚུལ་གྱི་གནད་འགག་ལེགས་པར་ཤེས་པ་ན། དེ་ནས་རང་ཙམ་མ་ཟད་གཞན་སེམས་ཅན་མང་པོར་འཕྲལ་ཕུགས་ཀུན་ཏུ་ཕན་པ་བྱེད་ཐུབ་པ་དང། དེ་བཞིན་ཁྱིམ་ཚང་དང་གྲོང་སྡེ། ལུང་པ་དང་རྒྱལ་ཁབ་ཀྱི་དཀའ་ངལ་ཡང་སེལ་ཐུབ་པ་འོང་བས། ངེས་པ་དོན་གྱི་འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ་ཞིག་ཏུ་འགྱུར་ཐུབ་པ་འོང། དྲི་བ། བྱས་ནས་ད་འདི་རེད། བྱས་ཙང་ད་དང་གྱིས་ཞུ་ཡས་འདི། ནང་པ་སངས་རྒྱས་པའི་ཆོས་ཀྱི་དོན་ནི་ཚེ་འདི་ཕྱི་གཉིས་ལ་ཕན་ཡས་དེ་བྱས། ད་ནང་པ་སངས་རྒྱས་པའི་གྱི་ཆོས་བྱས་ཡོང་དུས། ད་ལྟའི་གི་དུས་ཚོད། སྙིགས་མ་ཡང་སྙིགས་མར་འགྱུར་བའི་དུས་ཚོད་ཛ་དྲག་ཅན་ལ་ག་འདྲས་ཕན་གྱི་རེད། ལྷག་པར་དུ་རྐྱེན་ངན་རུ་འཛིང་པའི་སྐབས་ལ་ག་འདྲས་ཕན་གྱི་རེད། སྤྱི་ཚོགས་པས་དེ་འབྲེལ་གྱི་གནས་སྟངས་ལ་ཆགས་ཡོང་དུས་ག་འདྲ་ཕན་གྱི་རེད་ད་དེ་ཚོ་བསྡད་ཡོད་རེད། གསུམ་པ། ཁྱད་པར་དུ་ཡང་དེང་རབས་ཀྱི་སྤྱི་ཚོགས་སུ་དམིགས་བསལ་གྱི་ཕན་ཡོན་གང་ཡོད་དམ་ལན། དང་པོ། དུས་རབས་གསར་རྙིང་གི་འགྲོ་བ་རྣམས་ཀྱི་ལོངས་སྤྱད་བྱ་ཡི། ཕྱི་དངོས་པོ་སོགས་ལ་ཁྱད་པར་ཆེན་པོ་ངེས་པར་ཡོད་ཀྱང། ཕྱི་དངོས་པོ་ལོངས་སྤྱོད་པ་པོ་འགྲོ་བ་སྤྱི་དང་ཁྱད་པར་མི་རྣམས་ལ། སེམས་ཡོད་པ་དང་སེམས་དེའི་ཐོག་ནས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་བསམ་པ་སྐྱེ་བ་ལ་ཁྱད་པར་མེད་པས། ཇི་སྲིད་བསམ་བློ་དེ་ཡོད་ཕྱིན་ཆད་བདེ་བ་སྒྲུབ་ཐབས་དང་སྡུག་བསྔལ་སེལ་ཐབས་སུ་ཤེས་ཡོན་སྤྱི་དང་ཁྱད་པར་ནང་ཆོས་ཀྱི་ཤེས་ཡོན་དེ་ཤིན་ཏུ་གལ་ཆེན་ཆགས་ཡོད་ལ། ལྷག་པར་དུ་ཡང་འགྲོ་བ་རྣམས་ཀྱི་བསམ་བློའི་ནང་དུ། རྣམ་རྟོག་འཕྲོ་རྒོད་ཀྱིས་སེམས་ཀྱི་དཀའ་ངལ་མང་དུ་ཕྱིན་པ་དེ་ཡི་ཚོད་ཀྱིས་ནང་ཆོས་ནས་གསུངས་པའི་སེམས་ཀྱི་ཞི་བདེ་བསྐྲུན་ཐབས་ཀྱི་མན་ངག་རྣམས། ཤིན་ཏུ་གནད་ཆེན་དང་དགོས་མཁོ་ཆེན་པོ་ཆགས་ཡོད། གཞན་ཡང་དུས་རབས་ཉེར་གཅིག་པའི་སྤྱི་ཚོགས་གསར་པ་དེ་དེ་དང། སྔ་མའི་སྤྱི་ཚོགས་རྙིང་པ་གཉིས་ལ་ཕྱི་དངོས་པོ་དང་དཔལ་འབྱོར་ཡར་རྒྱས་ཡོད་མེད་ཀྱི་ཁྱད་པར་ཡོད་ཀྱང། དུས་རབས་གསར་པའི་སྐབས་ཀྱང་སྔར་ལྟར་ལུས་སེམས་ཀྱི་དཀའ་ངལ་ཡོད་པའི་ཐོག་ལ། ད་དུང་ཡང་ད་དེ་ཟེར་ཡ། དེང་སང་ང་ཚོ་ཅི་ནི་ན་ཚ་སེ་ཡ་འདྲ་པོ་དང། Hepatitis ན་ཚ་སེ་ཡ་འདྲ་པོ་དང། ཀན་སར་ན་ཚ་ཁྱད་མཚར་བོ་དེ་འདྲས་དང། ཨ་ནི་ཅིག་དེ་འདྲས་དཔེ་ཞིབ་བོ་དེ་འདྲས་འདུག་བ། ཨོ་ད་དེ་འདྲས་ན་ཚ་གསར་པ་གསར་པ་མང་པོ་ཞེ་པོ་སླེབས་ཡ་འདུག་བ་ད་དེ། ཨ། ད་དུང་ཡང་སྔར་མེད་པའི་ནད་གཞི་གསར་པ་མང་པོའི་ཐོག་ནས་ལུས་ལ་དཀའ་ངལ་གསར་པ། ཡང་ཕྱི་དངོས་པོ་ཡར་རྒྱས་ཕྱིན་པ་དང་ཆབས་ཅིག་མི་རྣམས་བྲེལ་འཚུབ་ཆེ་བ་དང་སེམས་ལ་རྣམ་རྟོག་མང་ཞིང་འཕྲོ་རྒོད་ཆེ་བ། དྲན་རྒྱུ་མང་བ། སྐད་ཅིག་ཀྱང་སྡོད་མི་ཚུགས་པ། ལུས་སེམས་ངལ་དུབ་ཆེ་བ། འདས་མ་འོངས་ད་ལྟ་གསུམ་གྱི་གནས་ཚུལ་ལ་བརྟེན་པའི་རྟོག་དཔྱོད་མང་བ། ཕ་མ་བུ་ཕྲུག་དང་དགེ་རྒན་དགེ་ཕྲུག་དབར་གྱི་དཀའ་ངལ་སོགས་ཀྱི་ཐོག་ནས། སེམས་ཀྱི་དཀའ་ངལ་གསར་པ་མང་པོ་ཡོད། དཀའ་ངལ་དེ་དག་སེལ་བའི་ཆེད་དུ་ཆོས་སྤྱི་དང་ཁྱད་པར་ནང་ཆོས། དེའི་ནང་ནས་བསམ་བློའི་སྦྱོང་བརྡར་གྱི་ཉམས་ལེན་ཟེར་ཡ་དེ། ད་ད་ལྟ་དེ། ང་ཚོ་བློ་སྦྱོང་དོན་བདུན་མ་དེ་ཁྲིད་ཡོང་དུས། Mind Training དེ་ཡང་འདི་ནང་ལ་ཚུད་ཡོང་གི་འདུག་བ་ཕན་ཐོགས་ཆེན་པོ་འདུག་བ། བསམ་བློའི་སྦྱོང་བརྡར་གྱི་ཉམས་ལེན་དེ་ཧ་ཅང་དགོས་མཁོ་ཆེན་པོ་ཆགས་ཡོད། ད་རྒྱབ་ལོ་དེ། དེ་འདྲ་ཡིན་དུས་དེ་འདྲའི་བསམ་བློའི་སྦྱོང་བརྡར་གྱི་ཉམས་ལེན་གྱི་སྐོར་ལ། ནང་ཆོས་ལས་ཟབ་པ་མེད་པས་ནང་ཆོས་དེ་ཧ་ཅང་གནད་ཆེན་ཆགས་ཡོད། དེ་ལྟར་ང་ཚོས་ནང་ཆོས་ལ་ཐོས་བསམ་སྒོམ་གསུམ་བྱེད་པ་ཕན་ཐོགས་རླབས་ཆེན་ཡོད་པ་ཤེས་རྒྱུ་གལ་ཆེན་ཡིན། ཅེས་ད་ཚུར་མདོར་བསྡུས་ནས་ཞུས་པ་ཡིན་ན། ད་ངས་ཡང་ད་ག་རེ་ཞུ་འདོད་འདུག་ཟེར་བ་ཡིན་ན། དཔེ་ཆ་ནང་ལ་ཡང་གསུངས་པ་བྱས། ང་རང་ཚོ་བོད་ཀྱི་སྤྱི་ཚོགས་ཀྱི་བོད་ཀྱི་གནས་སྟངས་ལ་ཞིབ་འཇུག་བྱས། ལྷག་པར་དུ་རྒྱལ་བ་རིན་པོ་ཆེ་ལྟ་བུ་ཆ་བཞག་ན། བོད་མི་ས་ཡ་དྲུག་གི་ལས་འགན་བསྣམས་པ་དང། འཛམ་གླིང་གི་ཞི་བདེའི་ལས་འགན་བསྣམས་པ་དང། ཤེས་ཡོན་ཡར་རྒྱས་ཁོར་ཡུག་འདི་འདྲའི་གི་དཔེ་འགན་ཆེན་པོ་ཞེ་པོ་ཅིག་བཞེས། ཨ་ནི། བོད་ཆགས་འཇིག་གི་དུས་ཚོད་དང་བོད་པའི་གནས་སྟངས། འདི་འདྲའི་གི་ཐོག་ནས་མར་གཅིག་བསམ་བློ་བཏང་ཡོང་དུས་ཙམ་པ། གལ་ཏེ། དཔེ་ཅིག་བཀོད་ནས། རྒྱལ་བ་རིན་པོ་ཆེ་གི་ལས་འགན་དེ་སོ་སོ་སྒང་ལ་ཡང་བབས་པ་ཡིན་ན་ག་འདྲས་ཅིག་ཆགས་ས་རེད། སོ་སོ་གྱི་ནང་མི་ལྟ་དགོས་ཡག་འདིའི་སྒང་ལ་བོད་མི་ས་ཡ་དྲུག་གི་བདེ་སྡུག་ཡོངས་རྫོགས། དེ་ཡང་སྐྱབས་བཅོལ་བའི་གནས་སྟངས་ཀྱི་བདེ་སྡུག། བོད་ཀྱི་རྩ་དོན། བོད་ཀྱི་གཞིས་སུ་གནས་པའི་ཨ་ནི་གཅིག་བོད་མི་ཚོ་གི་བདེ་དོན། ཡོངས་རྫོགས་ད་འདི་སྒང་ལ་འཛམ་གླིང། ད་ད་དུང་ཁོང་བྱང་ཆུབ་ཀྱི་སེམས་ཉམས་ལེན་གནང་གི་ཡོད་པའི་ཆ་ནས་འགྲོ་བ་སེམས་ཅན་ཐམས་ཅད་ཀྱི་བདེ་སྡུག་དགོངས་པ་བཞེས་དགོས་རེད། རེད་བ། བྱས་ཙང་ད་དེ་འདྲས་ཡིན་པ་ཡིན་དུས། ཁོང་གིས་དེ་འདྲས་དགོངས་པ་བཞེས་ཐུབ་ཡ་དང། ཕྱག་ལས་གནང་ཐུབ་ཡ་དེ་ག་ནས་བྱུང་རེད་ཟེར་ནས་ལབ་པ་ཡིན་ན། འོ་ད་ད། ནང་པ་སངས་རྒྱས་པའི་ཆོས་ནས་གསུངས་པའི། ཆོས་ཉམས་ལེན་འདི་ཡོད་པ་དང་ནི་བྱུང་བ་རེད། ད་གཉིས་པ། བོད་ལ་ཡང་དཀའ་ངལ་འདི་འདྲའི་ཅིག་འཕྲད། སྐྱབས་བཅོལ་བའི་གནས་སྐབས་ལ་དཀའ་ངལ་འདི་འདྲའི་ཅིག་ད་ལྟ་ཡིན་ན་ཡང་དཀའ་ངལ་འདི་འདྲའི་ཅིག་འཕྲད་པའི་སྐབས་ལ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དཔེར་ན་ང་ཚོ་འདྲ་བོ་ཅིག་ལ་དཀའ་ངལ་འདི་འདྲའི་འཕྲད་ན་ཕལ་ཆེར་སྨྱོ་ཚར་ཡོད་ཀྱི་རེད། ཡིན་ནས ྋགོང་ས་མཆོག་ལ་ཡང་འདི་འདྲའི་དཀའ་ངལ་འཕྲད་ཡོང་དུས། དེ་འདྲའི་སྙུང་གཞི་མ་ཤེས་པ། བསམ་བློ་རྦད་འཁྲུགས་འགྲོ་ཡ་དེ་འདྲའི་ཀྱི་སྙུང་གཞི་མ་བཞེས་པ་དེ། ག་རེ་གི་ཐོག་ནས་བྱུང་བ་རེད། ཕན་ཐོགས་དེ་ག་ནས་བྱུང་བ་རེད་ཟེར་དུས། ཨོ་ད་དེ། བྱང་ཆུབ་ཀྱི་སེམས་དང་བྱང་ཆུབ་ཀྱི་སེམས་ཀྱིས་ཟིན་པའི་བློ་སྦྱོང་དེ་རེད་བ། ནང་པའི་ཆོས་ནས་གསུངས་པའི་བློ་སྦྱོང་གི་ཉམས་ལེན Mind Training ཟེར་ཡ་དེ། གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་མེད་པ་ཡིན་ན། ཨ་ཁག་པོ་ཞེ་དྲག་ཆགས་པ་རེད་དེ་གོང་ས་མཆོག་རང་གིས་གསུང་གི་འདུག་བ། ངས། ནང་པ་སངས་རྒྱས་པའི་ཆོས་ལྷག་པར་ཐེག་པ་ཆེན་པོའི་ཆོས་བྱང་ཆུབ་ཀྱི་སེམས་ཉམས་ལེན་མ་བྱས་ན་ད་ལྟ་ང་སྨྱོ་ཚར་ཡོད་ཀྱི་རེད་གསུངས་པ་རེད། ཨོ་དེ་འདྲ་རེད།

དེ་འདྲའི་ཅིག་གི་ཐོག་ནས། འདོད་ཆགས་དང་ཞེ་སྡང་དང་གཏི་མུག་ཕྲག་དོག་འགྲན་སེམས་ལ་སོགས་པ་དེ་འདྲའི་ཀྱི་བའི། སེམས་ཀྱི་ན་ཚ་ཞེ་པོ་ཅིག་ཡོད་པའི་སྐབས། ལྷག་པར་དུ་རྐྱེན་འདྲ་མི་འདྲ་མི་ཚེ་ལ་འདྲ་མི་འདྲ་འཕྲད་སྲིད་ཀྱི་རེད། ད་ལྟ་འཕྲད་ཟིན་པ་ཡང་མང་པོ་བྱུང་རེད། མ་འོངས་པར་ཡང་འཕྲད་པར་འགྱུར་བ་ཡོང་སྲིད་པ་རེད། ནད་ན་ཚ་འདྲ་མི་འདྲ་ཡོང་སྲིད་པ་རེད། རྒན་རྒོན་ནི་ཆགས་ཡ་གཏན་འཁེལ་རེད་ཤི་ཡ་ནི་གཏན་འཁེལ་རེད། དེ་ཡིན་དུས་ད་ལྟ་ནས་བསམ་བློ་ལ་ཡང་གྲ་སྒྲིག་དགོས་རེད་གྲ་སྒྲིག། བྱས་ཙང་ཀ། སངས་རྒྱས་ཀྱི་ཆོས་འདི་དཔག་ཐོས་པ་བྱས་བསམ་པ་བྱས། དེ་ནས་སྒོམ་བརྒྱབ་ནས་སྒོམ་ཉམས་ལེན་བྱས་ནས་སངས་རྒྱས་ཀྱི་ཆོས་འདི་དཔེ་ཆ་སྒང་ལ་ལྷག་བསྡད་པ་མ་ཡིན་པ་དཔེར་ན་ཆ་བཞག་ན། ནད་པ་ཞིག་ལ་དགོས་ཡས་ཀྱི་སྨན་དེ་སྨན་སྒང་ལ་ལྷག་བསྡད་པ་མ་ཡིན་པ། སངས་རྒྱས་ཀྱི་ཆོས་འདི་སྟོན་པ་བཅོམ་ལྡན་འདས་དང་དཔེ་ཆ་སྒང་ལ་མ་ལྷག་པ་བྱས། བཅོམ་ལྡན་འདས་ཀྱིས་གསུངས་བཞག་པའི་ད Doctor ཆེ་ཤོས་དེ་སྟོན་པ་བཅོམ་ལྡན་འདས་རེད། བྱས་ཏེ་བཅོམ་ལྡན་འདས་ཀྱིས་གསུངས་བཞག་པའི་སངས་རྒྱས་ཀྱི་ཆོས་ཀྱི་སྨན་དེ་ལ་སོ་སོ་ཀྱིས་དང་དུ་བླངས་ནས་ཨ་ནི་ཐོས་བསམ་བྱས་ནས་ཤེས་པར་བྱས། དེ་སྨན་དེ་སོ་སོ་ཀྱི་ལུས་ངག་ཡིད་གསུམ་དང་ལྷག་པར་སེམས་ནང་ལ་ཨ་ནི་རང་སླེབས་ཐུབ་པ་བྱུང་ན། མི་ཚེ་ནང་ལ་ཡང་དཀའ་ངལ་མང་པོ་ཅིག་ལ་གདོང་ལེན་བྱེད་ཐུབ་རེད། དཀའ་ངལ་ཆེན་པོ་ག་ཚོད་ཡོད་ན་ཡང་ཆུང་ཆུང་བཟོ་ཐུབ་རེད། དཀའ་ངལ་ཆུང་ཆུང་དེ་ཡང་ད་དུང་བསམ་བློ་བཏང་ནས། རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཟེར་ཡ་འདྲ་བོ་དེ་འདྲས། ཨ་ནི་གཅིག་གི་དུག་སྨན་དུ་བསྒྱུར་ཟེར་ཡ་འདྲ་བོ་དེ་འདྲས། ཨོ་དེ་འདྲས་ཆགས་ཡ་ཡོད་རེད། དེ་འདྲས་ཡིན་པ་ཡོང་དུས་ཙམ་པ། གཅིག་གི། ཕན་ཐོགས་ངེས་ཅན་ཡོད་པ་དངོས་ཡོད་གནས་ཚུལ་གྱི་ཐོག་ནས་ཕན་ཐོགས་ཡོད་བསྡད་པ་གཅིག་རེད། འོ་ང་རང་ཡིན་པ་ཡིན་ན་ཡང། གྲྭ་པ་བྱས་ཏེ་ལོ། བཅུ་གཅིག་ནས་བྱས་པ་རེད། ཡིན་ན་ཡང། གྲྭ་པ་བྱས་ནས་སྒོམ་ཉམས་ལེན་ཤུགས་ཆེན་པོ་བྱས་ཡོད་མ་རེད། ལོ་བཅོ་བརྒྱད་བར་དུ། ད་ཡིན་ན་ཡང་གྲྭ་པའི་སྡོམ་པ་དེ་ཡག་པོ་སྲུང། ད་གཙོ་བོ་སློབ་སྦྱོང་བྱས་སློབ་སྦྱོང་སྒང་ལ་ཕྱིན་པ་རེད། ད་ལོ་བཅོ་བརྒྱད་ནས་ཨ་ནི་ད་ལྟ་ལོ་བཞི་བཅུ་ཞེ་བརྒྱད་སླེབས་པ་རེད་པ། ད་འདི་བར་དུ་ད་དངོས་གནས་དྲང་གནས་སངས་རྒྱས་ཆོས་ལ་ཐོས་བསམ་བྱེད་ཀྱི་བྱེད་ཀྱི་སྒོམ་ཉམས་ལེན་གང་ཙམ་བྱས་པ་རེད། ད་ང་རང་སོ་སོ་གི་ངོས་ནས་སངས་རྒྱས་ཆོས་ལ་ཕན་ཐོགས་འདུག་ལ་ཡ་དེ་ཨ་ནི་རྒྱལ་བ་རིན་པོ་ཆེས་གསུངས་སོང་སངས་རྒྱས་གསུངས་སོང་ཟེར་དེ་མ་ཡིན་པ་དཔེ་ཆ་ནི་ང་རང་མྱོང་ཐོག་ནས་ར་འཕྲོད་ཀྱི་བ། ལོ་བཅོ་བརྒྱད་ལ་ཡ་སླེབས་ཡོང་དུས་ཙམ་པ་ང་རིག་གནས་ཨའུ་ཙམ་ཡོད་རེད་རིག་གནས་བོད་ཡིག་མཚན་ཉིད་གྲྭ་ཚང་ལ་བོད་ཡིག་དགེ་རྒན་བྱས་པ་རེད་དེ་དུས་མི་སུམ་ཅུ་བཞི་བཅུ་ཅིག་ལ་ཕན་ཐོགས་བྱེད་མཁན་ཅིག་ཆགས་འདུག་བ་ཡིན་ནའི་ཆོས་ཕྱོགས་ནས་བྱས་ཕན་ཐོགས་བྱེད་ཐུབ་ཡ་མི་འདུག་བ། ད་དེ་ནས་ག་ལེ་ག་ལེ། ཕར་ཕྱིན་ཐོན་དབུ་མ་རབ་འབྱམས་པ་ཟེར་མཁན་དེ་ཐོན། དེ་འདྲའི་ག་ལེ་ག་ལེ། ཨ་ནི་དགེ་བཤེས་དམ་བཅའ་འདྲ་བོ་ཅིག་བཞག། དགེ་བཤེས་དམ་བཅའ་བཞག་ཚར་བའི་གཞུག་གུ་ལ། ཨ་ནི། མཚན་ཉིད་གྲྭ་ཚང་ལ་ཡ་ད་གང་ལྟར་འོང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལ། དཔེ་ཆ་ཁྲིད་པ་རེད། ད་དེ་དུས་ཙམ་པ། ངེས་འབྱུང་ཡང་གང་ལ་གང་འཚམ་སྒོམ་ཡོད་རེད་བྱང་ཆུབ་སེམས་ཡང་ཏོག་ཙམ་སྒོམ་ཡོད་རེད། འོ་དེ་ནས་སྒོམ་ནས་ད་དཔེ་ཆ་དང་པོ་ཁྲིད་ཡོང་དུས། སོ་སོའི་ལུས་སེམས་བདེ་བའི་སྒང་ལ་སེམས་ཅན་གཞན་ལ་ག་ཚོད་ཕན་གི་འདུག་བལྟས་ཡོང་དུས། དང་པོ་དཔེ་ཆ་ཁྲིད་དུས་མི་བཞི་བཅུ་ཞེ་གསུམ་ཡིན་ན་ཞེ་ལྔ་ཡོད། དེ་ལ་ཕན་པ་རེད། དེ་ནས་ག་ལེ་ག་ལེ་མི་བརྒྱད་ཅུ། དེ་ནས་ག་ལེ་ག་ལེ་བརྒྱ། དེ་ནས་ཕ་གི། དཔེ་ཆ་མར་ཁྲིད་ཀྱི་ཁྲིད་ཀྱི་བྱས་ནས། ཨ་ནི། སྤྱི་ལོ་ཉིས་སྟོང་སླེབས་པ་རེད། སྤྱི་ལོ་ཉིས་སྟོང་ལ་སླེབས་ཡོང་དུས། ངས་ངེས་འབྱུང་ཉམས་ལེན་བྱས་ཏེ་ཡར་སྤར་བྱས་བྱང་ཆུབ་སེམས། རྩལ་འདོན་བྱས་ཅིག་ཉམས་ལེན་བྱས་པ་རེད། དེ་ཉམས་ལེན་བྱས་པ་དང་ཆབས་ཅིག། སེམས་ཅན་ལ་ཕན་འདོགས་བྱེད་ཡ་དེ་ལྡབ་འགྱུར་ཁོ་ན་ཡར་ཕྱིན་པ་རེད་ད། མི་ཕལ་ཆེར་ཉིས་བརྒྱ་སུམ་བརྒྱ་ལ་ཡ་ཕེ་ཕན་འདོགས་བྱེད་ཡ་བྱུང་རེད། ད་དེ་ནས་གང་འཚམ་གཞུག་གུ་ཉིས་སྟོང་ལྔ་ལོར་སླེབས་ཡོང་དུས་བྱང་ཆུབ་སེམས་ཤུགས་ཆེན་པོ་སྒོམ་དང་སྒོམ་བཞིན་པ་བྱས། ཉིས་སྟོང་ལྔ་ལ་ད་མི་མང་ལ་དཔེ་ཆ་འཁྲིད་ཡ་འགོ་བཙུགས་རོ་བ་ནང་ཆོས། ད་མི་མང་ལ་ནང་ཆོས་མར་བཤད་ཡ་དེ་འགོ་བཙུགས་དེ་ནས་མང་ཆེ་འགྲོ་ཡོང་དུས་ད་མི་བས། ད་དེ་ནས་ལྔ་བརྒྱ་དྲུག་བརྒྱ་བདུན་བརྒྱ་གཅིག་སྟོང་དེ་འདྲ་དེ་འདྲ་དེ་འདྲ་མང་འགྲོ་རེད། སོ་སོའི་སེམས་སྐྱིད་པོ་གཞན་ལ་ཡང་ཕན་མི་ཚོ་དགའ་བོ། ད་དེ་ནས་བྱང་ཆུབ་སེམས་སྒོམ་གྱི་སྒོམ་གྱི་མར་དཔེ་ཆ་མར་ཁྲིད་ཁྲིད་ཁྲིད་ཁྲིད་ཁྲིད་ཡོང་དུས་ད་ཉིས་སྟོང་ཉིས་སྟོང་ད་ལྟ་བཅུ་དགུ་རོ་ད་དེ་སླེབས་ཡོང་དུས་ད་ཕལ་ཆེར་དངོས་སུ་སོ་སོའི་དཔེ་ཆ་ཁྲིད་ས་ཁོ་རང་ས་གནས་འདྲ་མི་འདྲ་ཆ་ཚང་བསྡོམས་པ་ཡིན་ན་ཁྲི་ཁ་ཤས་ཡོད་ས་རེད། ད་འདི་ག་ལ་ཕན་ཐོགས་རོ། ད་ཁ་ཤས་ངའི་རྩ་ལ་དཔེ་ཆ་ཁྲིད་གར་ཡོང་འདོད་ཡོད་ན་ཡང། དུས་ཚོད་མེད་པ་དང་ས་ཆ་ཐོག་གནས་བབ་ཐོག་ནས་ཡོང་མ་ཐུབ་མཁན་མང་པོ་ཡོད་རོ། ཨ་ཁོང་ཚོས་ཡུ་ཀྲུབ་ནང་ལ་བླུག་རོགས་བྱས་དྲ་རྒྱ་ལ་བླུག་རོགས་བྱས་འབོད་སྐུལ་བྱས་ནས་ད་དྲ་རྒྱ་ལ་བླུག་ཨ་ནི་དེ་འདྲས་བརྒྱུད་ནས་ཁ་ཤས་དགེ་རྒན་དགེ་ཕྲུག་ཁ་ཤས་ཆོས་འབྲེལ་ཆོས་འབྲེལ་ཐོབ་པའི་སློབ་མ་ཆགས་ཨ་ནི་བྷི་ཇར་དེ་འདྲས་འདུག་ཨ། ད་དེ་འདྲས་བརྒྱུད་ནས་བྱས་ཏེ་ད་དེང་སང་ཕལ་ཆེར་འབུམ་ཁ་ཤས་ཡོད་རེད། དེ་འདྲ་ཉན་ཡིན། ད་དྲི་བ་ཆེན་པོ་འདི་རེད་བ། ཁྱེད་རང་སོ་སོ་ཡིན་ན་ཡང་མི་ཚེ་ནང་ལ་སྐྱིད་པོ་ཡོང་ཡ། ཆོས། ཐོས་བསམ་སྒོམ་པ་ཐོག་ནས་འགྲོ་ཐུབ་ཡ། མི་འབུམ་ཕྲག་ཅིག་ལ་ཨ་ནི་ཕན་ཐོགས་ཡ། ག་འདྲས་བྱུང་རེད་ལབ་ན། འདི་ལ་ལན་དེ། འཇིག་རྟེན་གྱི་ཐོག་ནས་ང་ལ་སྐད་ཆ་བཤད་ཅེས་ཡོད་མ་རེད། ང་ལ་ནོར་ཡོད་ང་ལ་གཏམ་སྙན་གྲགས་ཡོད་ང་ལ་ཅི་ཡོད་འདི་སྐད་ཆ་མ་རེད། ད་ང་ལ། སངས་རྒྱས་ཀྱི་ཆོས་ལ་ཐོས་བསམ་སྒོམ་གསུམ་བྱས་ཡིན། ཐོས་བསམ་སྒོམ་གསུམ་བྱས་པ་དེ་ཨ་ནི་གཞན་སེམས་ཅན་ལ་སྦྱིན་པ་བཏང་ཡིན། ཨོ་འདི་གིས་ཕན་སོང་ཟེར་རེད་དེ་སུས་དོན་དག་མདོར་བསྡུས་ན། སངས་རྒྱས་ཀྱི་ཆོས་འདི་གིས་ཕན་འདུག་བ། ད་ད་དུང་ང་མ་ཤི་བར་དུ་ད་ག་རང་བྱས་འགྲོ་ན་དེ་ལས་སློབ་མ་མང་རུ་མང་རུ་མང་འགྲོ་དགོས་རེད་བ། ཨ་ནི་ཐ་མ་ཤི་ཁ་ལ་མོ་དེ། སེམས་ཅན་མང་པོ་ཅིག་ལ་བྱམས་སྙིང་རྗེ་བྱང་ཆུབ་སེམས་ཀྱིས་ཕན་བཏགས་ནས་ཕན་བཏགས་ཡོང་དུས་སོ་སོར་ཤི་ཁ་ལ་མོ་དེ་སྐྱིད་པོ་བྱས་ནས་ཤི་ཡ་རག་གི་རེད་བ་ད་རོ། ད་དེ་ཡིན་དུས་རང་གཞན་གཉིས་ཕན་ཟེར་དེ་བྱུང་འདུག་བ། སྒེར་དང་སྤྱི་གཉིས་ཀ་ལ་ཕན་པ་སྤྱི་སྒེར་གཉིས་ཕན་བྱུང་འདུག་བ། ཚེ་འདི་དང་ཕྱི་མ་གཉིས་ཀ་ཚུད་འདི་ཕྱི་གཉིས་ཕན་བྱུང་འདུག་བ། འཕྲལ་དང་ཕུགས་གཉིས་ཀ་ཚུད་དེ་འཕྲལ་ཕུགས་གཉིས་ཕན་བྱུང་འདུག་བ།

འཛིན་གྲྭ་ཐེངས་གཉིས་པ་འདི་དང་ནང་ཆོས་གསུང་ཆོས་ཐེངས་གཉིས་པ་དང་གསུམ་པ།